ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་གི་ཚེས་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་གཉིས་ཀྱི་ཚེས་བཅུ་དགུ་གཟའ་མིག་དམར་གྱི་དགོང་དྲོའི་ལས་རིམ་འདི་བཞིན་བཀོད་སྒྲིག་གནང་མཁན་ལྷུན་གྲུབ་ཚེ་རིང་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཐུན་མོང་ནས་ཐོག་མར་གསན་མཁན་རྣམས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ལྟར་ནང་པའི་ཆོས་བརྒྱུད་འཛིན་པ་ཕན་ཚུན་བར་འབྲེལ་མཐུད་ཀྱི་དུས་བསྟུན་མཉམ་ལས་བྱ་ཆེད། རྒྱལ་སྤྱིའི་ནང་པའི་དགེ་འདུན་པའི་གླེང་སྟེགས་ཐེངས་དང་པོ་གནས་མཆོག་རྡོ་རྗེ་གདན་དུ་གོ་སྒྲིག་ཞུས་ཡོད་པ་སོགས་གལ་ཆེའི་གསར་འགྱུར་ཁག་དང། བོད་དོན་ལ་ཕུགས་རྒྱང་རིང་པོར་རྒྱ་གར་གྱི་རྒྱབ་སྐྱོར་གྱིས་ཕན་ནུས་ཆེན་པོ་ཐོན་རྒྱུ་ཡིན་པ་མཐོང་ཞེས་རྒྱ་གར་གྲོས་ཚོགས་ཀྱི་འཐུས་མི་ཚོར་བོད་དོན་ཞུ་གཏུག་ཏུ་ཕེབས་པའི་སྤྱི་འཐུས་རྒྱུན་ལས་ཀྱི་འཐུས་ཚབ། སྤྱི་འཐུས་དོན་གྲུབ་བཀྲ་ཤིས་ལགས་ནས་འགྲེལ་བརྗོད་གནང་བ་ཞིག་དང། ཡང་རྒྱ་ནག་གི་ཀན་སུའུ་ཞིང་ཆེན་ཁུལ་ས་ཡོམ་གྱི་གོད་ཆག་བྱུང་ཡུལ་ཐག་ཉེ་འབྲེལ་མཚུངས་བོད་ཀྱི་ས་ཁུལ་ཁག་ཅིག་ཏུ་ཡང་འགུལ་ཚད་ཤུགས་ཆེ་བརྒྱབ་ཡོད་ཀྱང་ད་ལྟའི་ཆར། ཚེ་སྲོག་འཆོར་བའི་གནས་ཚུལ་བྱུང་མེད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ་གནད་དོན་གླེང་མོལ་གྱི་ལེ་ཚན་ནང་ཨི་ཊ་ལི་ནང་གནས་བཞུགས་ཆོས་གྲུབ་ཚེ་རིང་ལགས་ཁུལ་དེར་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་ཙམ་ནས་གསུང་སྒྱུར་ཐོག་ནས་ཕེབས་ཏེ་ས་ཁུལ་དེར་སྤོ་བཞུགས་གནང་བ་ནས་བཟུང་ད་བར་ལོ་ངོ་བཞི་བཅུ་ལྷག་སོང་ཞིང་ཁུལ་དེའི་སྤོ་བཞུགས་ཀྱི་ལོ་རྒྱུས་དང་འབྲེལ་དམར་ཤོག་གི་ཤུགས་རྐྱེན་ཆེ་བའི་ཡུ་རོབ་ཀྱི་ཡུལ་གྲུའི་ནང་བོད་ཀྱི་ཆོས་དང་རིག་གཞུང་ཁྱབ་གདལ་འགྲོ་ཚུལ་ཐད་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཐེངས་འདིའི་གསར་འགྱུར་འགོ་མ་བཙུགས་པའི་གོང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ལྟར་ནང་པའི་ཆོས་བརྒྱུད་འཛིན་པ་ཕན་ཚུན་བར་འབྲེལ་མཐུད་ཀྱི་དུས་མཐུན་མཉམ་ལས་བྱ་ཆེད་རྒྱལ་སྤྱིའི་ནང་པའི་དགེ་འདུན་པའི་གླེང་སྟེགས་ཐེངས་དང་པོ་གོ་སྒྲིག་ཞུ་བཞིན་ཡོད་པའི་སྐོར། པདྨ་དངོས་གྲུབ་ལགས་ཀྱིས་གནས་མཆོག་རྡོ་རྗེ་གདན་ནས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྔོན་ལ་སྙན་སྒྲོན་ཞུ་གི་ཡིན། གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་བཞེད་དང་ནང་པའི་ཆོས་བརྒྱུད་འཛིན་པ་ཕན་ཚུན་དབར་འབྲེལ་མཐུད་ཀྱི་དུས་བསྟུན་མཉམ་ལས་བྱ་ཆེད། རྒྱལ་སྤྱིའི་ནང་པའི་དགེ་འདུན་པའི་གླེང་སྟེགས་ཐེངས་དང་པོ། གོ་སྒྲིག་གནང་མཁན་ཁོངས་སུ་ཡོད་པ་རྒྱལ་སྤྱིའི་ནང་པའི་སྤྱི་ཁྱབ་དྲུང་ཆེ། ཤར་རྩེ་མཁན་ཟུར་བྱང་ཆུབ་ཆོས་ལྡན་རིན་པོ་ཆེ་མཆོག་གིས་གསུངས་གནང་བྱུང། ཟླ་བ་འདིའི་ཕྱི་ཚེས་ཉི་ཤུ་ནས་དབུ་འཛུགས་ཀྱིས་ཉིན་གསུམ་གྱི་རིང། དཔལ་ལྡན་དགའ་ལྡན་ཕོ་བྲང་ཡིག་ཚང་དང་རྒྱལ་སྤྱིའི་ནང་པའི་ལྷན་ཚོགས་དང། དེ་བཞིན་སིང་ག་པོ་བོད་ཀྱི་རིག་གཞུང་ཚོགས་པས་གཙོས་པའི་རྒྱལ་ཁབ་འདྲ་མིན་ཁག་གི་ནང་པའི་ཚོགས་སྡེ་ཁག་ཐུན་མོང་གི་གོ་སྒྲིག་འོག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་བཞེད་དང་ནང་པའི་ཆོས་བརྒྱུད་འཛིན་པ་ཕན་ཚུན་དབར་འབྲེལ་མཐུད་གནང་སྟེ་ཐུན་མོང་གི་གླེང་སྟེགས་ཐོག་ནས་དུས་བསྟུན་མཉམ་ལས་བྱ་ཆེད། རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཐེངས་དང་པོ་ཚོགས་གནང་བ་བཞིན་སྐོར་ལྷན་ཚོགས་དེ་གོ་སྒྲིག་གནང་མཁན་ཁོངས་སུ་ཡོད་པ་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ། དགའ་ལྡན་ཤར་རྩེ་གྲྭ་ཚང་གི་མཁན་ཟུར་བྱང་ཆུབ་ཆོས་ལྡན་རིན་པོ་ཆེ་མཆོག་གིས

ཤུགས་བརྒྱབ་ཡ་དང་ད་ག་ནང་བཞིན། ནང་པའི་དགེ་འདུན་པ་ཚོ་ཡིན་ན་ཕན་ཚུན། གཅིག་གིས་གཅིག་ལ་ཡ། འབྲེལ་མཐུད་གནང་ནས་ཨ་ནི། ཅིག། སྤུན་གྲོགས་དང་ཨ་ནི། ཅིག་ཕ་གི། དེ་འདྲས་ཀྱི་འདུ་ཤེས་དེ་གོང་འཕེལ་གཏང་དགོས་ཡ་དེ་ཞེ་པོ་ཅིག་གལ་ཆེན་པོ་ཆགས་ཀྱི་ཡོད་རེད། དེ་མ་བྱུང་བ་ཡིན་པ་ཡིན་ན། ནི། རང་རང་སོ་སོའི་སྣང་བ་འདྲ་བ་ཞིག་དག་ནས་ནི། ང་ཚོ་ཡག་པོ་ཡིན་བསམ་པའི་དེ་ནས་གཅིག་མི་ལ་ཞེ་དྲག་ཅིག་འབྲེལ་བ་མ་བྱེད་པ་བྱས་ཅིག་ཕ་གིས། ཁ་ཁ་འདྲ་བ་ཞིག་བསྡད་ནས་བསྡད་དེ་ཡ་དེ། ད་ལྟ་བར་དུ་ད་བསྡད་པའི་ལོ་ལྔ་བཅུ་དྲུག་ཅུ་རིང་ལ་དེ་འདྲ་ཞིག་བསྡད་པ་རེད། འདི་བསྡད་ནས་དམིགས་བསལ་གྱི། ཅིག་ཕན་ཐོགས་ཡོད་པའི་གྲུབ་འབྲས་ཞིག་གང་ཡང་ཡོང་གི་ཡོད་མ་རེད། བྱས་ཙང་དེ་འདྲའི་ཅིག་གི་གནས་སྟངས་ཅིག་གི་འོག་ནས་ང་ཚོས་དུས་རབས་དང་མཐུན་པའི་བསྒྱུར་བཅོས་གཏང་དགོས་ཡ་ཅིག་གལ་ཆེན་པོ་ཡིན་པ་ཞིག་བསམ་ནས། ད་ལྟ་གོ་སྒྲིག་ཞུས་བཞག་པ་བཅས་རེད། ད་ལན་ཉིན་གསུམ་གྱི་ལྷན་ཚོགས་ཀྱི་བརྗོད་གཞིའི་ནང་ནང་པ་ཐུན་མོང་དུ་གྱུར་པའི་གནད་དོན་ཁག་ཅིག་ཐོག་བགྲོ་གླེང་གནང་གི་ཡོད་པ་རེད་འདུག།
གླེང་སྟེགས་འདིའི་རིགས་འདི་ལ་ཐུན་མོང་གི་བརྗོད་གཞི་བཞག་དགོས་ཡ་དེ་གལ་ཆེན་པོ་ཞིག་ཆགས་ཀྱི་ཡོད། དེ་ལྟར་ཐུན་མོང་གི་བརྗོད་གཞི་བཞག་དགོས་དུས་ཙམ་པ་ལ། ད་ལྟ་ང་ཚོའི་དེ། བརྗོད་གཞི་འདིའི་ནང་ལོགས་ལ་ཡང། བརྗོད་གཞི་གལ་ཆེ་བ་ཅིག་གི་ཁ་ཤས་ཟུར་འདོན་བྱས་ཡོད་རེད། ཟུར་འདོན་བྱས་པ་ནང་ལོགས་ལ་ཡང། བརྗོད་གཞི་ཐུན་མོང་གི་བརྗོད་གཞི་གཅིག་ག་རེ་ཆགས་ཀྱི་ཡོད་རེད་ཟེར་ན་གལ་ཆེ་ཤོས་ཅིག། འདུལ་བའི། ཨ་ནི་རྣམ་གཞག་དེ་རེད་ཆོས་འདུལ་བ་དམ་ཆོས་འདུལ་བའི་རྣམ་གཞག་འདི་ད་ང་ཚོ་དགེ་འདུན་པའི་གི་སྤྱི་ཚོགས་ལ་ཡང་ཐུན་མོང་གི་བརྗོད་གཞི་གལ་ཆེན་པོ་ཆགས་ཀྱི་ཡོད་རེད་བྱས་ཙང་འདི་ཡིན་པ་ཡིན་ཙང་དེ་དམ་ཆོས་འདུལ་བ་གཞི་ལ་བཞག་ནས་ཨ་ནི་དེའི་ཐོག་ལ་གནད་དོན་ཕན་ཚུན་ཨ་ནི་གཅིག་ཕ་གི་ག་རེ་ཟེར་དགོས་རེད་བགྲོ་གླེང་བྱེད་ཡག་དང་དེ་འདྲས་གི་རིགས་མང་པོ་བྱེད་ཡག་རེད།

མཁས་པའི་དབང་པོ་རྣམས་ཀྱིས་སེམས་ཁམས་རིག་པའི་རྣམ་གཞག་རྩལ་འདོན་གནང་བ་དང། ཆོས་བརྒྱུད་ཁག་གི་ནང་ནས་ནང་པ་སངས་རྒྱས་པའི་ཆོས་དེ་སྐྱབས་སུ་འགྲོ་བ་དང། དད་པ་ཙམ་མ་ཡིན་པར་སེམས་ལ་ཞི་བདེ་གནས་ཐབས་དང་སེམས་དཀྲུག་མཁན་ངོ་འཕྲོད་པ་དེ་ནི། ཧ་གོ་བཞིན་པ་དང་ནང་པའི་ལྟ་གྲུབ་དེ་ནི་ཚན་རིག་དང་མཐུན་པ་ཞིག་དང། ནང་པ་སངས་རྒྱས་པའི་ཆོས་དེ་དངོས་གནས་ནང་སེམས་ལ་ཞི་བདེ་བསྐྲུན་ཐུབ་པ་ཞིག་དང། སྙིང་རྗེ་རྩ་བར་བྱས་པའི་འགྲོ་བ་ཀུན་ལ་འགན་འཁུར་རྒྱུའི་བསམ་བློ་ཡོད་པ་ཞིག། ཡིན་པ་སོགས་ཀྱི་བཀའ་སློབ་སྩལ་གནང་འདུག་འདི་ཚེས་ཉི་ཤུའི་ཉིན་ལྷན་ཚོགས་དེ་དབུ་འབྱེད་མཛད་སྒོའི་ཚོགས་མགོན་དུ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་རྒྱ་གར་བྷི་ཧར་མངའ་སྡེའི་སྤྱི་ཁྱབ་བློན་ཆེན་དང་ཤྲི་ལངྐ་རྒྱལ་ཁབ་ཀྱི་ནང་པའི་དབུ་ཁྲིད་དང་བང་ལ་དེཤ་ནང་པའི་དགེ་འདུན་པའི་དབུ་ཁྲིད་ཀྱིས་གཙོས་པའི་ནང་པའི་རྒྱལ་ཁབ་ཁག་གི་སློབ་གཉེར་ཁང་ཁག་གི་བླ་ཆེན་དང་མཁན་པོ་ལ་སོགས་པ་ལྷན་ཞུགས་གནང་ཞིང་ལྷན་ཚོགས་དེའི་ནང་རྒྱལ་ཁབ་གྲངས་སུམ་ཅུ་སོ་གསུམ་ནས་དགེ་འདུན་པ་དང་གདན་ཞུའི་མི་སྣ་ཉིས་སྟོང་ལྷན་ཞུགས་གནང་གི་ཡོད་པ་རེད་འདུག་ལ།

དྲུག་ལྷག་ཙམ་བརྒྱབ་པའི་རྐྱེན་གྱིས་ད་བར་མི་གྲངས་བརྒྱ་དང་བཅོ་བརྒྱད་ཙམ་གྱི་ཚེ་སྲོག་ཤོར་ཡོད་པ་ནི་ཕྱི་ལོ་ཉིས་སྟོང་བཅུ་གསུམ་གྱི་རྗེས་སུ་ས་ཡོམ་འགུལ་ཚད་ཤུགས་ཆེ་ཤོས་བརྒྱབ་པ་ཞིག་ཡིན་འདུག་ཀན་སུའུ་མངའ་ཁུལ་གྱི་ཛ་དྲག་མྱུར་སྐྱོབ་ལས་ཁུངས་ནས་གནས་ཚུལ་སྤེལ་བར་གཞིགས་ན། ཁང་པ་ཐོག་བརྩེགས་ཅན་ཞིག་ས་ཡོམ་གྱི་གོད་ཆག་འོག་དེབ་སྐྱོན་བྱུང་བ། ད་ལྟའང་མི་གྲངས་ལྔ་བརྒྱ་ཙམ་འཆི་གསོན་གྱི་གནས་སྟངས་ཐེ་ཚོམ་ངང་འཚོལ་ཞིབ་བྱེད་བཞིན་ཡོད་ལུགས་དང། ས་མཚམས་སུ་འཁེལ་བའི་ཆིང་ཧའེའམ་མཚོ་སྔོན་གྱི་མངའ་ཁུལ་དུ་ཡང་དོ་ཕོག་བྱུང་སྟེ་མི་གྲངས་ཉི་ཤུ་ཙམ་འཚོལ་ཞིབ་བྱེད་བཞིན་ཡོད་ལུགས་བཀོད་འདུག་ས་ཡོམ་གྱི་གོད་ཆག་དེའི་འོག་ཚེ་སྲོག་ཤོར་བ་ཙམ་མ་ཡིན་པར། ད་ལྟའང་མིའི་འདས་གསོན་འཚོལ་ཞིབ་བྱེད་བཞིན་པ་དང་ཁང་པ་དང་ཟོག་གསུམ་ལ་དོ་ཕོག་བྱུང་འདུག་གོང་ཞུས་གནས་ཚུལ་རྣམས་མུ་མཐུད་ནས་བཀོད་པར་ལྟར་ན་ཀན་སུའུ་མངའ་ཁུལ་གྱི་མྱུར་སྐྱོབ་ལས་དོན་ཚན་པའི་མགྲིན་ཚབ་པས་མང་ཚོགས་ལ་ས་ཡོམ་གྱི་གོད་ཆག་ཕོག་ཡུལ་དུ་གང་བྱུང་འགྲུལ་བསྐྱོད་བྱས་ན་ཉེན་ཁ་ཡོད་པའི་བརྡ་ཁྱབ་སྤྲད་འདུག

བོད་ཀྱི་སྐུ་ཚབ་དོན་གཅོད་ཨར་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས། དཔྱད་རྩོམ་ཞིག་སྤེལ་ཡོད་པ་དེའི་ནང་ལོ་འདིའི་ཕྱི་ཟླ་བཅུ་པའི་ནང་རྒྱ་ནག་གཞུང་ནས་རྒྱལ་ཞེན་གྱི་སློབ་གསོ་ཞེས་པའི་ཁྲིམས་གཞི་གསར་པ་ཞིག་གཏན་འབེབས་བྱས་ཡོད་ཀྱང། དེའི་ནང་རྒྱལ་ཞེན་ནི་རྒྱལ་ཁབ་དང་མི་རིགས་མཐུན་སྒྲིལ་དང་རྡོག་རྩ་ཆིག་སྒྲིལ་ཡོང་ཐབས་སུ་དམིགས་པ་ཞིག་ཡིན་ཞེས་གསལ་བཤད་བརྒྱབ་ཡོད་ཀྱང། དེ་ནི་རྒྱ་ནག་གུང་ཁྲན་ཚོགས་པའི་ལྟ་བ་མང་ཚོགས་ལ་བཙན་བཀའ་བཏང་བ་ལྟ་བུ་ཞིག་ཆགས་ཀྱི་ཡོད་པ་དཔེར་ན། རྒྱལ་ཁབ་ལ་ཞེན་ཁོག་ཟེར་དུས་སེམས་གཏིང་ནས་ཤ་ཞེན་དང་གུས་བརྩི་ཡོད་པ་ཞིག་དགོས་ཀྱི་རེད་མ་གཏོགས་མི་དམངས་ལ་བཙན་དབང་གི་ཐོག་ནས་ལྟ་བ་དང་འགོ་ཁྲིད་ལ་བརྩི་བཀུར་བྱེད་དགོས་པའི་བཙན་བཀའ་གཏོང་བའི་ལམ་སྲོལ་འདི་ནི་འོས་ཤིང་འཚམས་པ་ཞིག་མ་རེད་ལ། མིང་དང་གོ་དོན་གཉིས་ཐ་དད་ཞིག་ཆགས་ཀྱི་ཡོད་རེད་ཅེས་དཔྱད་པ་གནང་འདུག། ཡང། གོང་ཞུས་དཔྱད་རྩོམ་དེའི་ནང་མུ་མཐུད་ནས་བཀོད་པར་ལྟར་ན། ཉེ་ཆར། གསར་གཏོད་བྱས་པའི་ཁྲིམས་གཞི་དེའི་ནང་རྒྱ་ནག་གི་འགོ་ཁྲིད་ཚོས་ངོས་འཛིན་བྱས་པའི་དམར་ཤོག་རིང་ལུགས་དང་མའོ་ཙེ་ཏུང་དང་ཏེང་ཞའོ་ཕིང་ཞི་ཅིན་ཕིང་སོགས་པའི་འགོ་ཁྲིད་དེ་དག་གི་ལྟ་བ་ལངས་ཕྱོགས་རྣམས་ལུང་འདྲེན་བྱས་ཏེ་རྒྱལ་ཞེན་གྱི་ཤེས་ཡོན་སློབ་གསོའི་ནང་བཀོད་པ་དེ་དག་དང། ད་ག་ནང་བཞིན་རྒྱ་ནག་རང་ཉིད་ནས་བཙན་དབང་གི་འོག་ཏུ་མངའ་འོག་བསྡུས་པའི་ནང་སོག་དང་བོད་ཅེས་པ་རྒྱ་ནག་གི་ཁོངས་སུ་གཏོགས་པ་ཞིག་ཡིན་པ་དང་དེ་བཞིན་ཧོང་ཀོང་གི་གནད་དོན་སོགས་ཀྱང་གསལ་པོ་བཀོད་དེ་ངོས་འཛིན་བྱེད་དགོས་པའི་བཙན་བཀའ་བཏང་བའི་གནད་དོན་ཞིག་ཡིན་ལུགས་དང། དེ་དག་ཕྲུ་གུ་ཆུང་དུས་ནས་བསམ་བློའི་ཐོག་བཅོས་བསྒྱུར་གཏོང་ཐབས་སུ་དམིགས་པ་ཞིག་རེད་ཅེས་གསལ་པོ་དཔྱད་རྩོམ་སྤེལ་གནང་འདུག། གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཧྥི་ལི་པིན་གྱི་སྲིད་འཛིན་མཆོག་གིས་རྒྱ་ནག་མཉམ་འབྲེལ་བའི་ཁ་ཕྱོགས་ཇེ་སྡུག་ཏུ་འགྲོ་གི་ཡོད་ལུགས། བློ་འཚབ་ཡོད་ཅེས་གསུངས་འདུག་དེ་ཡང་ཧྥི་ལི་པིན་གྱི་སྲིད་འཛིན་མཆོག་ཉི་ཧོང་དུ་ལྷོ་ཤར་ཨེ་ཤའི་མཐུན་ཚོགས་ཀྱི་ཚོགས་འདུ་འབྲེལ་བའི་ཐོག་ནས་ཕེབས་ཞོར་དུ་གསར་ལས་ཁང་ནས་ལྷོ་རྒྱ་ནག་རྒྱ་མཚོའི་མཚོ་གླིང་གི་དཀའ་རྙོག་དང་འབྲེལ་བའི་ཐོག་ནས་རྒྱ་ནག་མཉམ་འབྲེལ་བ་གནང་ཕྱོགས་ཐད་བཅར་འདྲི་ཞུས་པ་ཞིག་ཉི་ཧོང་གི་གསར་འགྱུར་བརྒྱུད་ལམ་ནས་ལུང་འདྲེན་བྱས་པར་ལྟར་ན། སྲིད་འཛིན་ཧྥ་ནེ་འདྲེད་མཱར་ཀོས་ཇུ་ནི་ཡ་མཆོག་གིས་ང་ཚོས་ད་བར་རྒྱ་ནག་མཉམ་རྒྱུན་སྲོལ་གྱི་འབྲེལ་བ་བྱེད་ཐབས་བྱས་ཀྱང་དམིགས་བསལ་གྲུབ་འབྲས་སོན་པ་ཞིག་ཡོང་གི་མི་འདུག་དེ་འདྲ་ཡིན་དུས་འབྲེལ་ཡོད་ཕྱོགས་ཚང་མའི་ངོས་ནས་གནད་དོན་འདིའི་ཐོག་བསམ་ཞིབ་ནན་པོའི་ཐོག་ནས་འབྲེལ་བ་བྱེད་ཕྱོགས་གཟབ་གཟབ་དགོས་རྒྱུ་གལ་ཆེན་པོ་མཐོང་གི་འདུག་ལ་དཀའ་རྙོག་སེལ་ཐབས་སུ་ང་ཚོས་མུ་མཐུད་ནས་གྲོས་མོལ་གནང་རྩིས་ཡོད་ཅེས་བཀའ་ལན་གནང་འདུག་འོན་ཀྱང་སྲིད་འཛིན་མཱ་ཀོས་མཆོག་གིས་གསུངས་པ་དེའི་ཐོག་ད་རེས་གཟའ་མིག་དམར་ཉིན་རྒྱ་ནག་གི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་ཝང་ཝེན་པིན་ཡིས། ང་ཚོས་གནད་དོན་འདིའི་ཐོག་གྲོས་མོལ་བྱེད་རྒྱུ་མཚམས་མ་བཞག་པར་ད་དུང་བཀའ་མོལ་གནང་རྒྱུའི་འབད་བརྩོན་བྱེད་ཀྱི་ཡིན་ཞེས་བཤད་འདུག་སྤྱིར་བཏང་གོང་དུ་ཞུས་པའི་ལྷོ་རྒྱ་ནག་རྒྱ་མཚོའི་མཚོ་གླིང་ཁག་གི་ཐོག་ལོ་མང་ནས་བཟུང་རྒྱ་ནག་གིས་ཆ་ཚང་ཁོང་ཚོར་བདག་གི་ཡོད་ཅེས་བཤད་ནས་འབྲེལ་ཆགས་ཀྱི་རྒྱལ་ཁབ་ཚོའི་ཆ་ཤས་ཐོག་ལའང་སུན་གཙེར་བཟོ་གི་ཡོད་ལུགས་སྐྱོན་བརྗོད་ཕོག་གི་ཡོད་རེད། ལྷག་པར་དུ་ཉེ་བའི་ཆར་ཧྥི་ལི་པིན་ནུབ་རྒྱུད་དུ་ཆགས་པའི་འབྲེལ་ཆགས་མཚོ་གླིང་དེའི་ཐོག་རྒྱ་ནག་གིས་གྲུ་གཟིངས་བཏང་སྟེ་ཧྥི་ལི་པིན་ལ་སུན་གཙེར་བཟོས་པའི་རྐྱེན་གྱིས་ཕྱོགས་གཉིས་བར་གདོང་ཐུག་གང་འཚམ་བྱུང་ཡོད་པ་རེད། མཚོ་གླིང་གི་བདག་དབང་དེའི་ཐོག་ཧྥི་ལི་པིན་ཙམ་མ་ཡིན་པར་ལྷོ་ཨེ་ཤི་ཡའི་རྒྱལ་ཁབ་དཔེར་ན་ཝེད་ནམ་དང་མ་ལེ་ཤི་ཡ་འབུར་ནེ་སོགས་ཀྱི་མཉམ་དུའང་རྒྱ་ནག་རྙོག་དྲ་ཡོང་གི་ཡོད་པའི་སྐོར་གནས་ཚུལ་ནང་བཀོད་འདུག། འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ང་ཚོའི་ལས་རིམ་མུ་མཐུད་ནས་གསན་བཞུགས་རོགས་གནང། བོད་དོན་ལ་ཕུགས་རྒྱང་རིང་པོ་རྒྱ་གར་གྱི་རྒྱབ་སྐྱོར་གྱི་ཕན་ནུས་ཆེན་པོ་ཐོན་རྒྱུ་ཡིན་པ་མཐོང་ཞེས་རྒྱ་གར་གྲོས་ཚོགས་ཀྱི་འཐུས་མི་ཚོར་བོད་དོན་ཞུ་གཏུག་ཕེབས་པའི་སྤྱི་འཐུས་རྒྱུན་ལས་ཀྱི་འཐུས་ཚབ་ཁོངས་སྤྱི་འཐུས་དོན་གྲུབ་བཀྲ་ཤིས་ལགས་ནས་འགྲེལ་བརྗོད་གནང་ཡོད་པའི་སྐོར་བློ་བྷེ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད།
བོད་དོན་ལ་ཕུགས་རྒྱང་རིང་བོར་རྒྱ་གར་གྱི་རྒྱབ་སྐྱོར་གྱི་ཕན་ནུས་ཆེན་པོ་འཐོན་རྒྱུ་ཡིན་པར་མཐོང་ཞེས། རྒྱ་གར་གྲོས་ཚོགས་ཀྱི་འཐུས་མི་ཚོར་བོད་དོན་ཞུ་གཏུག་ཏུ་ཕེབས་པ་གི་སྤྱི་འཐུས་རྒྱུན་ལས་ཀྱི་འཐུས་ཚབ་ཁོངས་མི། སྤྱི་འཐུས་དོན་གྲུབ་བཀྲ་ཤིས་ལགས་ནས་འགྲེལ་བརྗོད་གནང་གི་འདུག་རྒྱ་གར་རྒྱལ་ས་ལྡི་ལི་གི་ནང་དགུན་ཁ་གི་གྲོས་ཚོགས་ལས་རིམ་འགྲོ་བཞིན་པ་དང་བསྟུན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་བཀྲས་ཁང་སྒྲོལ་མ་ཚེ་རིང་ལགས་ནས་སྣེ་ཁྲིད་གནང་སྟེ། སྤྱི་འཐུས་བསྟན་པ་ཡར་འཕེལ་ལགས་དང་སྤྱི་འཐུས་དགེ་བཤེས་ལྷ་རམས་པ་གོ་བོ་བློ་བཟང་ཕན་བདེ་ལགས། སྤྱི་འཐུས་དོན་གྲུབ་བཀྲ་ཤིས་ལགས་བཅས་སྤྱི་འཐུས་རྒྱུན་ལས་ཀྱི་འཐུས་ཚབ་ཚོགས་ཆུང་ཞིག་རྒྱ་གར་རྒྱལ་ས་ལྡི་ལི་གི་ནང་ཕེབས་ཏེ། སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཅུ་གཉིས་ནས་བཅུ་དྲུག་གི་བར་བོད་དོན་ཞུ་གཏུག་དང་རྒྱབ་སྐྱོར་འཚོལ་ཆེད། རྒྱ་གར་གྲོས་ཚོགས་གོང་འོག་གི་འཐུས་མི་མང་དག་ཞིག་ལ་མཇལ་འཕྲད་གནང་ཡོད་པར། རྒྱ་གར་གྲོས་ཚོགས་འཐུས་མི་ཚོ་གི་བོད་དོན་གི་ཐོག་གི་དོ་ཁུར་ཆེན་པོ་དེ་བོད་དོན་ལ་ཕུགས་རྒྱང་རིང་བོར་རྒྱ་གར་གྱི་རྒྱབ་སྐྱོར་གྱི་ཕན་ནུས་ཆེན་པོ་འཐོན་རྒྱུ་ཡིན་པར་མཐོང་གི་ཡོད་ཅེས་སྤྱི་འཐུས་དོན་གྲུབ་བཀྲ་ཤིས་ལགས་ནས་འགྲེལ་བརྗོད་གནང་གི་འདུག། ཨ་ནི་རྒྱ་གར་མི་དམངས་ཀྱི་རྒྱབ་སྐྱོར་དང་གྲོས་ཚོགས་ཀྱི་རྒྱབ་སྐྱོར་དང་དེ་ཡོད་པ་ཡིན་ན་གནས་སྐབས་ཀྱི་གཞུང་འཛིན་ཚོགས་པ་གི་དཔལ་འབྱོར་གྱི་དགོས་མཁོ་དང་ཆབ་སྲིད་ཀྱི་དགོས་མཁོ་གི་ཐད་ལ་ཕྲན་བུ་ཞིག་བབ་བསྟུན་འདྲ་བོ་བྱས་པ་ཡིན་ན། ཕུགས་རྒྱང་རིང་བོའི་སྒང་ནས་ང་ཚོ་རེ་བ་དང་ནི་ཅིག་ནུས་པ་ལ་མ་སོང་ན་རྒྱ་གར་འདི་གི་ཆེ་བོ་ཅིག་ཐོན་དགོས་བསམ་ཡོད་ད་ལྷག་པར་དུ་ད་རེས་ང་ཚོ་ཞུ་གཏུག་དེ་ལ་འགྲོ་དུས་སྒང་ལ་གྲོས་ཚོགས་འཐུས་མི་གསར་པ་དེ་འདྲས་དང་ལྷག་པར་དུ་སྔོན་མ་བོད་དོན་གི་སྐོར་ལ་རྒྱུས་མངའ་མེད་ནི་དེ་འདྲས་འདུག་དེ་འདྲས་ཡོད་དུས་སྒང་ལ་ནི་ང་ཚོས་ངོ་སྤྲོད་ཅིག་གནང་ཡོད་ད་ལྷག་པར་དུ་བོད་གི་གནས་སྟངས་དེ་འདྲས་ཡིན་པ་རྒྱ་གར་ནང་ན་དེ་འདྲས་བ་རྒྱ་ཆེའི་སྒང་ན་ང་ཚོ་བོད་དོན་རྒྱབ་སྐྱོར་དང་བོད་གི་སྤྱི་ཚོགས་གི་གནས་སྟངས་དང་སྒྲིག་འཛུགས་གི་གནས་སྟངས་ག་རེ་ཡོད་བ་དེ་ཚོ་ཅིག་བཤད་ལོང་དེ་སྒང་ལ་ཧ་ལས་ལས་ཆེ་ནས་ང་ཚོ་རྒྱ་གར་གི།
ཅིག། སྟོབས་ཤུགས་ལ་མ་སོང་ན་ཆེ་ཤོས་ཅིག་ད་ཅིག་ས་མཚམས་དང་འདི་ཐད་ནས་བོད་པ་གི་གནས་ཚད་འདི་ཆགས་ཀྱི་འདུག་བོད་པ་འདི་ཆགས་ཀྱི་འདུག་ལབ་ནས་ཞེ་བོ་དགའ་བོ་བྱེད་ཀྱི་འདུག། ཡུ་རོབ་དང་ཨོ་སི་ཁྲེ་ལི་ཡ་སོགས་སུ་གྲོས་ཚོགས་འཐུས་མི་གི་བོད་དོན་རྒྱབ་སྐྱོར་ཚོགས་པ་ཡོད་པ་ཚོ་གིས་དུས་ནས་དུས་སུ་བོད་དོན་རྒྱབ་སྐྱོར་གནང་གི་ཡོད་པ་བཞིན། རྒྱ་གར་དུའང་བོད་དོན་རྒྱབ་སྐྱོར་གནང་མཁན་གི་གྲོས་ཚོགས་འཐུས་མི་མང་བོ་ཟིག་ཡོད་པ་དང། རྒྱ་གར་གྲོས་ཚོགས་འཐུས་མི་གི་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་གཙོ་སུ་ཇི་ཏི་ཀུ་མར་ལགས་ནས། རིམ་པས་རྒྱ་གར་གྲོས་ཚོགས་གི་ནང་བོད་དོན་གླེང་སློང་ཡོང་གི་རེད་ཅེས་འགྲེལ་བརྗོད་གནང་གི་འདུག

རྒྱ་གར་སྲིད་བློན་མཆོག་གིས་གོང་ས་མཆོག་དང་བོད་མི་མང་ལ་གུས་བརྩི་དང་གདུང་སེམས་རྒྱབ་སྐྱོར་ཆེན་པོ་ཡོད་ནའང། རྒྱ་ནག་ལ་ཕོག་ཐུག་རྙོག་དྲ་བཟོ་འདོད་མེད་པ་གསལ་བོ་རེད། འོན་ཀྱང་ང་རང་གིས་རྒྱ་གར་གྲོས་ཚོགས་སུ་བོད་དོན་སྲིད་བྱུས་ཉིས་སྟོང་ཉི་ཤུ་རྩ་གཉིས་ཟེར་བའི། གྲོས་ཚོགས་འཐུས་མི་སྒེར་གྱི་གྲོས་འཆར་ཟིག་བཏོན་ཡོད་པས། རིམ་པས་རྒྱ་གར་གྲོས་ཚོགས་སུ་བོད་དོན་གླེང་སློང་ཡོང་གི་རེད་ཅེས་གསལ་སྟོན་གནང་སོང། ཡང་རྒྱ་ནག་གི་ཐོག་གི་རྒྱལ་སྤྱིའི་གྲོས་ཚོགས་འཐུས་མིའི་མཉམ་འབྲེལ་ལྷན་ཚོགས་ཀྱི་ཁོངས་མི། རྒྱ་གར་ཨ་རུ་ན་ཅལ་མངའ་སྡེ་གི་གྲོས་ཚོགས་འཐུས་མི་ནི་ནོང་ཨེ་རིང་ལགས་ནས་འགྲེལ་བརྗོད་གནང་རྒྱུར། Government in Exile།

བོད་མི་མང་སྤྱི་འཐུས་རྒྱུན་ལས་ཀྱི་འཐུས་ཚབ་ཚོགས་ཆུང་དེ་རྒྱ་གར་གྲོས་ཚོགས་གོང་འོག་གཉིས་དང་གཞུང་འཛིན་སྲིད་དོན་ཚོགས་པ། རྒྱ་གར་དབུས་གྲངས་ཉུང་མི་རིགས་ལྷན་ཁང་དང། རྒྱལ་ས་ལྡི་ལི་གི་ཁུལ་གྱི་ས་གནས་གྲོས་ཚོགས་འཐུས་མི་སོགས་ལ་མཇལ་མོལ་གྱིས་རྒྱ་ནག་གཞུང་གིས་གོང་ས་མཆོག་གི་ཡང་སྲིད་ལ་ཐེ་བྱུས་བྱེད་བཞིན་པ་དང་བོད་ནང་གི་ཛ་དྲག་གནས་སྟངས། ལྷག་པར་བོད་ཕྲུག་རྣམས་བཅའ་སྡོད་སློབ་གྲྭར་བཅུག་སྟེ་བོད་མིའི་ངོ་བོ་རྩ་མེད་དུ་གཏོང་བཞིན་པ་སོགས་ཀྱི་ཐད་དུ་ཞུ་གཏུག་གནང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། རེས་གཟའ་པ་སངས་ནམ་ཉིན་ང་ཚོས་འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་ཞིག་ཕྲན་ལྷུན་གྲུབ་ཚེ་རིང་གིས་སྙན་སྒྲོན་ཞུ་གི་ཡོད། ལེ་ཚན་འདིའི་ནང་འཛམ་གླིང་ནང་གྲགས་ཆེ་བའི་མི་སྣ་དང་ས་གནས་ཁག་སྙན་སྒྲོན་ཞུས་ནས་རྣམ་པ་ཚོའི་མཁྱེན་རྒྱ་དང་བློ་སྐྱེད་འཕེལ་ཐབས་ཆེད་སྙན་སྒྲོན་ཞུ་གི་ཡོད་པས། ལེ་ཚན་འདིའི་ཐོག་ལེགས་སྤེལ་ཉེས་འགོག་གི་དགོངས་འཆར་འདྲ་ཡོད་ན་དགའ་བསུ་ཞུ་གི་ཡོད་པས་རྣམ་པ་ཚོས། རེས་གཟའ་པ་སངས་ཉིན་ང་ཚོའི་འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་འདི་གསན་རྒྱུ་མ་བསྙེལ་བ་གནང་རོགས་གནང། ང་ཚོའི་ལེ་ཚན་ཁག་གསན་གནང་བར་ཐུགས་རྗེ་ཆེ་ཞུ་གི་ཡོད།
རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་རྒྱ་ནག་གི་ཀན་སུའུ་ཞིང་ཆེན་ནང་ས་འགུལ་བྱུང་ཡུལ་དུ་ཐག་ཉེ་བའི་བོད་ཀྱི་ས་ཁུལ་ཁག་ཏུ་ས་ཡོམ་གྱི་འགུལ་ཚད་ཤུགས་ཆེ་ཕོག་ཡོད་ཀྱང། ད་ལྟའི་ཆར་ཚེ་སྲོག་ཤོར་བའི་གནས་ཚུལ་བྱུང་མེད་པའི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་ཡེ་ཤེས་ཟླ་བ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་གནང་གི་རེད།
ཕྱི་ཟླ་བཅུ་གཉིས་ཚེས་བཅོ་བརྒྱད་ཉིན་རྒྱ་ནག་ཀན་སུའུ་ཞིང་ཆེན་ཀ་ཆུ་ཧེ་རིགས་རང་སྐྱོང་ཁུལ་རྗེ་ཧྲི་ཧྲན་རྫོང་ངམ་བོད་མིང་ལ་རྨ་དཀར་ཐང་དུ་ས་འགུལ་ཚད་རིམ་དྲུག་དང་ཚག་གཉིས་ཅན་ཞིག་བརྒྱབ་སྟེ། དེ་རིང་ཕྱི་ཚེས་བཅུ་དགུ་ཉིན་གྱི་ཕྱི་དྲོ་བར་རྒྱ་ནག་གཞུང་འབྲེལ་གྱི་གྲངས་ཐོ་ལྟར་ན་ཀན་སུའུ་དང་མཚོ་སྔོན་གཉིས་ནས་མི་གྲངས་བརྒྱ་དང་བཅོ་བརྒྱད་རྐྱེན་འདས་དང་མི་གྲངས་ལྔ་བརྒྱ་ལྷག་ལ་རྨས་སྐྱོན་དང་མི་གྲངས་ཉི་ཤུ་ས་ཉིལ་ཁྲོད་བོར་བརླག་ཤོར་ཡོད་པ་དང། ཁང་པ་བརྡིབས་པ་དང་ལམ་དང་གློག་ཆད་པ་སོགས་རྒྱུ་ནོར་གྱོང་གུད་ཤུགས་ཆེ་བྱུང་ཡོད་པ་བཀོད་འདུག་ལ། ས་ཡོམ་གྱི་འགུལ་ཚད་ཉེ་འཁོར་བོད་ཀྱི་ས་ཁུལ་མང་ཆེ་བ་ནས་ཤེས་ཚོར་བྱུང་ཡོད་ན་ཡང་ད་ལྟའི་ཆར་བོད་པ་ཚོ་ཤི་རྨས་སོགས་ཀྱི་གནས་ཚུལ་གོ་ཐོས་གང་ཡང་མེད་སྐོར་བོད་ནང་གི་འབྲེལ་ཡོད་བོད་མི་ཁག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ཤར་དགུན་རུ་རྒྱུད་ནས་སྐྱོར་ཚོང་དུ་བདག་པོ་དང་མ་ཡུལ་བདེ་སྲུང། ཐེངས་འདིའི་ས་འགུལ་བྱུང་ས་དེ་ཀན་སུའུ་དང་མཚོ་སྔོན་ཞིང་ཆེན་གཉིས་ཀྱི་ས་མཚམས་དུ་བརྒྱབ་ཡོད་པ་དང་མཚོ་སྔོན་ཕྱོགས་ནས་ས་འགུལ་ལྟེ་བ་དང་ཁ་ཐག་ཉེ་ཤོས་བོད་ཀྱི་ས་ཆ་མཚོ་ཤར་ས་ཁུལ་ཡ་རྫི་རྫོང་རྡོ་སྦིས་དང་ཀན་སུའུ་ཕྱོགས་ནས་བསང་ཆུ་རྫོང་རྒན་གྱ་དང་བ་གུ་ཐང་མ་ཐང་དེ་བཞིན་གཙོས་གྲོང་ཁྱེར་མཛོད་དགེ་སྨད་དང་གཞན་ཡང་རེབ་གོང་རྫོང་ཟི་ལིང་གྲོང་ཁྱེར་སོགས་ནས་ས་ཡོམ་འགུལ་ཚད་ཤེས་རྟོགས་བྱུང་ཡོད་པ་དང་གོང་ཞུས་འབྲེལ་ཡོད་ཅིག་ནས་མུ་མཐུད་འགྲེལ་བརྗོད་གནང་དོན་ལ་རྡོ་སྦིས་དང་ཁ་ཐག་ཉེ་བའི་བིས་མདོ་ཕྱོགས་ནས་རྒྱ་ཁ་ཆེ་རེ་གཉིས་རྐྱེན་འདས་སུ་ཕྱིན་ཡོད་པ་ལས་རྡོ་སྦིས་ནས་བོད་པ་ཚོའི་སྡོད་ཁང་དང་གྱང་ར་ལ་གཏོར་སྐྱོན་ཙམ་ལས་མི་སྣ་ལ་ཤི་རྨས་བྱུང་མེད་སྐོར་འགྲེལ་བརྗོད་གནང་བྱུང་ལ། ཡང་འབྲེལ་ཡོད་ཅིག་ནས་བསང་ཆུ་དང་རེབ་གོང་ཕྱོགས་ནས་ས་ཡོམ་འགུལ་ཚད་ཤུགས་ཆེ་ཤེས་རྟོགས་བྱུང་བ་མ་ཟད་དུས་ཡུན་རིང་པོར་འགུལ་བྱུང་ལ་མི་དམངས་ཁྲོམ་སྲང་དུ་འདུས་པ་དང་སློབ་གྲྭ་ཁག་གི་སློབ་ཕྲུག་ཚོ་ཡང་ཉལ་ཐུལ་དང་མཉམ་དུ་ཕྱི་ལ་ཕུད་དགོས་བྱུང་ཡོད་ན་ཡང་ཤི་རྨས་ཀྱི་དོན་རྐྱེན་བྱུང་མེད་སྐོར་འགྲེལ་བརྗོད་གནང་བྱུང། དུ་ཡིན་ན་ནི་ཀྱང་ཁ་ཆེམས་ལག་སོང་རུ་གོ་གཉིས་ར་བྱུང་མེད་ཚུལ་གོ། ཁ་ཆེམས་ར་གཉིས་ར་ཆ་ཚུགས་ས་ལ་ས་ར་བར་དུ་ངོ་སྤྲོད་བྱ་དགོས། རྒྱ་ནག་གཞུང་འབྲེལ་གྱི་གསར་ལམ་ཁག་ཏུ་ས་ཡོམ་ཁྲོད་ཀན་སུའུ་ཕྱོགས་ནས་མི་གྲངས་བརྒྱ་དང་ལྔ་རྐྱེན་འདས་དང་མི་གྲངས་སུམ་བརྒྱ་དགུ་བཅུ་གོ་བདུན་ལ་རྨས་སྐྱོན་བྱུང་བ་ལས་མི་བཅུ་དྲུག་རྨས་སྐྱོན་ཉེན་ཚབས་ཆེན་པོ་བྱུང་ཡོད་པ་དང་ཁྱོན་སྡོད་ཁང་བཞི་སྟོང་བདུན་བརྒྱ་བརྒྱད་ཅུ་གྱ་གཉིས་ལ་གཏོར་སྐྱོན་ཐེབས་ཡོད་པ་དང་མཚོ་སྔོན་ཕྱོགས་ནས་མི་གྲངས་བཅུ་གསུམ་རྐྱེན་འདས་དང་མི་བརྒྱ་དང་བརྒྱད་ཅུ་གྱ་གཉིས་ལ་རྨས་སྐྱོན་བྱུང་ཡོད་སྐོར་བཀོད་འདུག་ལ་རྒྱ་ནག་གཞུང་འབྲེལ་འགོ་ཁྲིད་ཞི་ཅིན་ཕིང་གཙོས་ཞིང་ཆེན་དང་རྫོང་རིམ་པའི་འགོ་ཁྲིད་ཚོས་ས་འགུལ་བྱུང་ཁུལ་གྱི་མི་མང་གི་བདེ་འཇགས་དང། དགོས་མཁོ་ཅ་དངོས་དུས་ཐོག་གཏོང་དགོས་སྐོར་སོགས་སྤེལ་བཞིན་ཡོད་པ་དང་མཚོ་སྔོན་ཞིང་ཆེན་གྱིས་ད་ལྟའི་བར་ས་འགུལ་བྱུང་ཁུངས་དང་གནོད་ཐེབས་ས་ཁུལ་ཁག་ཏུ་མི་གྲངས་ཆིག་ཁྲི་དྲུག་བརྒྱར་རོགས་སྐྱོར་མི་སྣ་ཆེད་གཏོང་དང། བཅའ་སྡོད་སློབ་གྲྭ་ཁག་སུམ་ཅུ་སོ་བདུན་གྱི་སློབ་མ་དང་དགེ་རྒན་ཆིག་ཁྲི་བདུན་བརྒྱ་བརྒྱད་བརྒྱ་བདུན་ཅུ་ལྷག་བདེ་འཇགས་ས་གནས་སུ་གནས་སྤོར་ཡོད་པ་སོགས་བཀོད་འདུག་ལ། ཀན་སུའུ་དང་མཚོ་སྔོན་ཞིང་ཆེན་གཉིས་ནས་ས་འགུལ་ཁྲོད་གློག་ཆད་པ་དང་ལམ་དང་ཟམ་པ་ཆད་པ་སོགས་བསྐྱར་གསོ་དང་མི་སྣ་འཚོལ་ཞིབ་དང་ཉེན་སྐྱོབ་ཀྱི་ལས་དོན་མུ་མཐུད་གཉེར་བཞིན་ཡོད་པ་བཀོད་འདུག་ལ་དེ་འབྲེལ་ས་འགུལ་གྱི་བརྙན་སོགས་དྲ་ལམ་ཁག་ཏུ་ཁྱབ་བཞིན་པའི་ཁྲོད། གྲོང་སྡེ་གཅིག་གི་སྡོད་ཁང་ཚང་མ་རྩ་ནས་གཏོར་སྐྱོན་བཏང་ཡོད་པ་དང་མི་ལ་རྨས་སྐྱོན་བྱུང་ཡོད་པ། རི་དང་ལམ་ཉིལ་བ་སོགས་མཐོང་རྒྱུ་འདུག་ལ་རྒྱ་ནག་གཞུང་འབྲེལ་ངོས་ནས་ས་འགུལ་དེ་ལྟ་བུ་འདས་པའི་བཅུ་ཕྲག་གཅིག་ནང་བྱུང་མ་མྱོང་བའི་གོད་ཆག་ཡིན་པས་རྒྱལ་ཁབ་ཀྱི་རིམ་པ་གཉིས་པའི་ཉེན་སྐྱོབ་གོད་སེལ་བྱེད་བཞིན་ཡོད་པ་བཀོད་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད།
གསན་མཁན་རྣམ་པ་ཚོས་མཁྱེན་གསལ་ལྟར་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་དབུས་སྐད་དང་ཁམས་སྐད། ཨ་མདོའི་སྐད་གདངས་བཅས་ཀྱི་ཐོག་རྒྱང་བསྲིངས་ཞུ་བཞིན་པའི་ཉིན་རེའི་གསར་འགྱུར་དང་དཔྱད་གཏམ། ཆེད་རྩོམ་དང་དཔེ་དེབ་ལྗགས་ཀློག་དེ་བཞིན་ང་ཚོའི་གཏམ་གླེང་ཞལ་པར་གྱི་ལེ་ཚན་སོགས་ཉིན་རེ་བཞིན་བོད་དང་རྒྱ་གར་བལ་ཡུལ་དང་འབྲུག་བཅས་ཀྱི་ནང་རླུང་འཕྲིན་གྱི་བརྒྱུད་གསན་ཐུབ་ཀྱི་ཡོད་པ་མ་ཟད་ཡིག་ཐོག་གཟིགས་ཐུབ་པའི་ཆ་རྐྱེན་ཞིག་འདི་ག་རླུང་འཕྲིན་ཁང་ནས་ཆེད་སྤེལ་ཞུས་ཡོད། དེ་ནི་དེང་དུས་ཀྱི་འཕྲུལ་འཁོར་ཡར་རྒྱས་འགྲོ་བཞིན་པའི་འཛམ་གླིང་འདི་ནང་མེད་དུ་མི་རུང་བའི་མཐུན་རྐྱེན་ཞིག་ཡིན་སྟབས་གསན་མཁན་རྣམ་པ་ཚོས་ང་ཚོའི་འཕྲིན་གཏོང་དྲ་གནས་བརྒྱུད་ལམ་གྱི་ཐོག་ནས་ཉིན་རེའི་གསར་འགྱུར་དང་དཔྱད་གཏམ་ཁག་གསན་རྒྱུ་དང་ཡིག་ཐོག་གཟིགས་ཐུབ་པའི་རེ་བ་ཞུ་གི་ཡོད།

འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ང་ཚོའི་ལས་རིམ་མུ་མཐུད་དེ་གསན་ཞུ་རོགས་གནང་གནད་དོན་གླེང་མོལ་གྱི་ལེ་ཚན་ནང། ཨི་ཊ་ལི་ནང་གནས་བཞུགས་ཆོས་གྲུབ་ཚེ་རིང་ལགས་ཁུལ་དེར་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་ཙམ་ནས་གསུང་སྒྱུར་ཐོག་ནས་ཕེབས་ཏེ་ས་ཁུལ་དེ་སྤོས་བཞུགས་གནང་བ་ནས་བཟུང་ད་བར་ལོ་ངོ་བཞི་བཅུ་ལྷག་སོང་ཞིང། ཁུལ་དེར་སྤོས་བཞུགས་ཀྱི་ལོ་རྒྱུས་དང་འབྲེལ་ནས་དམར་ཤོག་གི་ཤུགས་རྐྱེན་ཆེ་བའི་ཡུ་རོབ་ཀྱི་ཡུལ་ལུང་ནང་བོད་ཀྱི་ཆོས་དང་རིག་གཞུང་ཁྱབ་གདལ་འགྲོ་ཚུལ་ཐད་བཀྲ་ཤིས་དབང་ཕྱུག་ལགས་དང་ལྷན་དུ། གླེང་མོལ་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད།
རྒྱ་ཆེའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་འདི་ཡིན། ང་ལས་རིམ་དེ་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ལས་རིམ་འདིའི་ཐོག་ལ་ད་ལྟ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཨ་ནི་སྤྱི་ཚོགས་ཞབས་ཞུ་རེད་ཤེས་ཡོན་གྱི་ཐོག་ནས་རོགས་སྐྱོར་གནང་མཁན་རེད་ད་ག་ནང་བཞིན་ཡང་སོ་སོ་སོའི་གི་མིའི་ནུས་པའི་ཐོག་ནས་དུ་བ་ཞབས་འདེགས་སྒྲུབ་ཡ་ལ་སོགས་པ་དེ་འདྲ་མང་པོ་ཞིག་གནང་བསྡད་ཀྱི་ཡོད་རེད་ད་ད་ལྟ་དེ་རིང་ང་ཚོ་ལས་རིམ་འདིའི་ཐོག་ལ་ཨི་ཊ་ལི་ནང་བཞུགས་གདན་འཇགས་པ་ཆོས་གྲུབ་ལགས་གདན་འདྲེན་ཞུ་བྱས་ཆོས་གྲུབ་ལགས་ད་ནམ་རྒྱུན་ནས་ད་ལོ་སྐུ་ཚེ་ཧྲིལ་པོའི་རིང་ལ་ཡ་ཨ་ནི་གཅིག་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡ།

སོག་པོ་དབང་རྒྱལ་གྱི་ཨ་ནི་ཕ་གི་ཨ་རི་ན་ཕ་གི་ནང་གི་བརྒྱུད་ནས་སློབ་གྲྭ་ཅིག་བཙུགས་ཡག་གི་དགོངས་གཞི་འདུག་སྟེ། ཁྱེད་རང་གིས་ཁུངས་འཁྱོལ་མེད་ཅིག་ལྟ་ཤོག་ཟེར་ནས་ང་མར་ཕྱིན། འོ་དེ་འདྲའི་རྒྱུ་བ་བྱས་ནས་ང་སློབ་གྲྭའི་དགེ་རྒན་འདྲ་ཅིག་གོ་འདི་ཁ་མི་གི་བྲེ་བོ། ཐོག་མ་ཨིན་ཇི་དང་བོད་ཡིག་གི་སློབ་གྲྭ་འདི་བཙུགས་དེའི་རྗེས་ལ་ལོ་གཅིག་ཟེར་ལ་ཡང་མར་སེ་ར་ཡོང་སློབ་གྲྭ་འདི་གའི་འདི་འགོ་ཅིག་བཙུགས་དེ་འདྲ་བྱེད་དུས་ཕྱི་རྒྱལ་དེ་གའི་དེ་ཏོག་ཙམ་ཅིག་ངོ་ཤེས་འདྲ་བྱུང་པ་རེད་མི་གི་ཨ་ནི་དེ་ཕ་གི་བྱས་དགེ་བཤེས་ཕྱི་རྒྱལ་ལ་ཆིབས་སྒྱུར་གནང་མཁན་དེ་ཚོ་ལ་གསུང་སྒྱུར་དགོས་ཀྱི་འདུག་བྱས་ནི་དེ་བ་ཡར་རྒྱུག་མར་རྒྱུག་གནང་བསྡད་པའི་ཁ་ཐུག་ཏུ་བ་ལ་ད་ང་ཨ་ནི་ཨིན་ཇི་འདྲ་ཇི་ལྟ་བ་ཞིག་ཤེས་དང་ད་འདི་ང་ཅིག་ཡོང་ན་ཡག་པོ་ད་ཁྱེད་རང་ཕ་གི་དཔེ་ཆ་ཡག་པོ་བལྟ་བཞག་ད་ཨིན་ཇི་སྐད་ཡིག་ད་འགྲིག་འགྲོ་ས་རེད་དེ་འདྲས་ཅིག་འགྲོ་ན་ཡག་པོ་འདུག་བྱས་ནས་བླ་མ་ཡེ་ཤེས་ཆོས་ཚོགས་ལ་མིང Australia ལ་འགྲོ་ཡག་དེ་ཁས་ལེན་ཅིག་ཞུས། དེའི་བར་དུ་དེ་ལ་མ་གི Swiss དགེ་བཤེས་རབ་བརྟན་ལགས་ཡང་མར་ཅིག་ཕེབས་ནས་ད Italy ལ་ཨ་ནི་འདི་ཅིག་འདུག་སྐུ་ཅིག་དགེ་བཤེས་བསྟན་འཛིན་ལགས་མར་ཆིབས་བསྒྱུར་གནང་ཡག་ཡིན་བྱས་ཙང་དེ་ལ་སྐད་བསྒྱུར་ཅིག་འགྲོ་ན་ཨ་ནི་གྲྭ་ཚང་གཅིག་པ་བྱས་ཡག་ཤོས་ཅིག་འདུག་ཟེར་བྱས་པ་རེད་ད་ང་ལགས་ལགས་སོ་ཞུས་ནས་ཕར་ཕྱོགས་དེ་ཕ་གི་ཡིག་ཆ་དེ་ཚོ་ཚང་མ་བཟོས་ཚར་ནས་ཨ་ནི་དེ་གའི་དེ་ས་ཚང་གཡུགས་ཨ་ཡང་དེ་ཨི་ཏྲ་ལི་དེ་དེའི་སྐབས་ལ་མི་གི་དགོན་པ་ལ་ཡང་ཨི་ཏྲ་ལི་གི་གྲྭ་པ་དེ་འདྲས་གཅིག་གཉིས་ཅིག་ཡོད་རེད་མི་མི་རྒྱུད་བཟང་པོ་འདྲ་སྣང་བ་སྐྱིད་པོ་འདྲ་ཅིག་ཡོད་དུས་གང་ལྟ་དེ་ཨི་ཏྲ་ལི་སྐྱིད་པ་འདུག་དྲན་བྱས་ཨ་ནི་དུ་ཚུགས་ཨི་ཏྲ་ལི་ལ་ཡོང་པ་རེད་ལགས་འོང་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་གི་སྤྱི་ཟླ་བཅུ་གཉིས་འདྲ་བ་ལ་སླེབས་སོང་གྲང་བ་ཡོད་བསྡད་པའི་ཁ་ཐུག་རེད་ད་དེ་ནས་སྤྱི་ཟླ། སྤྱི་ལོ་ཆིག་སྟོང་དགུ་བརྒྱ། བརྒྱད་ཅུ་གྱ་གཉིས་དེ་ཆ་ཚང་གི་ཨི་ཏྲ་ལི་རང་ལ་འོ་འདུག་སེ་བྱས་འོ་འདུག་འདུག་སེ་བྱས་ནས་སླེབས་པ་རེད་ལགས་འོང་ལགས་འོང། ད་ལོ་བཞི་བཅུ་ཞེ་གཉིས་སུ་འགྲོ་འདུག་པ་ལགས། ལགས་འོང་ལགས་འོང་རེད་ལགས་ད་ཆོས་ཚོགས་རང་གི་མི་སྐད་སྒྱུར་བྱས་དགེ་བཤེས་ལགས་ང་གཉིས་ལོ། གཉིས་ཅིག་ད་ང་ཚོ་ལ་དེའི་དུས་ལ་དེ་ཆོས་ཚོགས་བླ་མ་རེད་ད་ག་ནང་བཞིན་པ་གསུང་སྒྱུར་རེད་དེ་གི་དེ་ལ་ཅིག་གླ་ཆ་ཕུལ་ཡ་ཟེར་ཡ་སོ་རུ་དེ་འདྲའི་གི་སྲོལ་མི་འདུག་ལགས་ང་ཚོའི་ངོས་ནས་དེ་འདྲའི་ག་ཟེར་བ་ད་དེ་འདྲའི་གི་བྱས་པ་ཡིན་ན་ད་མི་ལས་ཀ་ག་རེ་བྱས་པ་ཡིན་ན་སྐད་སྒྱུར་བྱས་པ་ཡིན་ན་རེད། ཅིག་བིས་ཅིག་བྲིས་པ་ཡིན་ན་རེད་ཚང་མ་གླ་ཆ་རྩིས་རྒྱག་མཁན་ཅིག་ཆགས་བསྡད་ཤག་སྤྱི་ཚོགས་ཁོ་རང་སྔན་མ་ང་ཚོའི་ཁ་ཐུག་འདྲ་བ་ལ་རྒན་ལགས་ང་གཉིས་ལ་མཆོད་ཡག་གི་འགྲོ་སོང་བཏང་ཡག་མི་གི་ཉོ་ཆ་དེ་ཅིག་ཁོ་རང་ཚོ་ཅིག་བསྐྱོན་དེ་ནས་དེ་འདྲ་ཅིག་རེད་མ་གཏོགས་དམིགས་བསལ་གླ་ཆ་ཟེར་གང་ཡང་ཡོག་མ་རེད་ང་ཚོ་ཕ་གི་ཕ་མ་ཐུག་ག་འགྲོ་དགོས་ཡོད་ན་འདུག་བ་ཅིག་དགའ་པོ་ཉེ་པོ་དེ་ཚོས་གི་ཅིག་དངུལ་དེ་དུས་ནི་སྤྲད་པ་དེ་འདྲ་ཅིག་མ་གཏོགས་ལགས་དམིགས་བསལ་གི་དཔལ་འབྱོར་རང་གི་ཅིག་ག་ཟེར་རེ་བ་དང་དེ་འདྲས་བྱས་ནས་སླེབས་ཡོག་མ་རེད་ལགས་ང་ཚོ་དེ་དུས་དེའི་སྐབས་ལ་རེ་བ་སེ་ཅང་མེད་ཨ་ནི་ང་ཚོ་དེ་དུས་ད་གྲྭ་པ་རེད་དེ་ཡོག་རེད་ཨ་ནི་ཁོ་དམིགས་བསལ་གི་དེའི་ག་ཟེར་ད་དཔལ་འབྱོར་བསྡུ་དགོས་རེད་ཅིག་ཨ་ནི་ཅིག་དེ་འདྲས་སྐོར་ལ་ཁྱོན་ནས་སེམས་པའི་ནང་ལ་འཁོར་མ་མྱོང། ལགས་འོང་ལགས་འོང་ལགས་འོང། ལགས་ལགས་སོ། ད། དེའི་སྐབས་དེ་དང་པོ་ཕ་གི། ཕེབས་པའི་སྐབས་དེ་ལ་ཡང་ད་ལྟ་གནས་སྟངས་རོབ་ཞིག་གསུང་གི་ད་ལྟ་དཔེར་ན། ད་ཅིག་གླ་ཕོགས་ཡིན་ཟེར་སོ་ད་མཐུན་རྐྱེན་དམིགས་བསལ་འདི་ཡིན་ཟེར་དེ་འདྲའི་གང་ཡང་མེད་པའི་ཐོག་ནས་ཡིན། གནས་སྟངས་གཅིག་གི་འོག་ནས་ད་དེ་དུས་ཙམ་པ་དགོངས་པ་བཞེས་སྟངས་དེ་ད་གྲྭ་ཚང་དང་སྐུ་ངོ་ཚོ་འདྲ་བ་ནས་བླ་མ་ད་ལྟ་བླ་མ་རྣམ་པ་ཚོས་ཀྱིས་འདུག་སེ་བྱས། བཀོད་མངགས་དང་རེ་འདུན་འདྲ་བྱུང་པ་ད་ལམ་སང་ཤར་རྒྱག་སེ་ཤར་སྐྱོད་སེ་བཅར་བ།

དགེ་རྒན་བྱས་བསྡད་པའི་ཁ་ཐུག་ལ་རྫིག་རྫིག་པར་འདི་གི་འདི་ཆ་ཚང་ད་ལྟ་མཁན་པོ་དང་མཁན་ཟུར་དང་ཨ་ནི་ཅིག་རྒྱུད་སྟོད་སྨད་ཀྱི་བླ་མ་དབུ་མཛད་དང་ཨ་ནི་འདི་འདྲས་ཆགས་ཏེ་ཡོད་རེད་ད་ང་མི་གེ་ཕྱིས་སུ་འདུག་སླད་ཨ་ནི་ཆོས་མགོ་མ་ཐོན་པ་བྱས་བསྡད་པ་རེད། ངས་དགོན་པ་འདུག་པ་དེ་དུས་སྒང་ལ་ངེས་འབྱུང་ཟེར་མཁན་འདི་ཇི་ལྟར་སླེབས་ཀྱི་མེད་ད་ངས་དྲང་པོ་དྲང་བཞག་ཞུས་པ་ཡིན་ན་ང་དེའི་ཕྱི་རྒྱལ་ལ་སླེབས་ནས་ལོ། གཉིས་ཕྱིན་པའི་ཁ་ཐུག་ལ་ང་ཁྱོན་ནས་སྡོད་ཀྱི་མེད། ཞུས་བིན། ད་དེ་ང་ཚོ་ལ་དཔལ་འབྱོར་དང་དེ་འདྲའི་དཀའ་ངལ་བྱས་ནས་མ་རེད་པས་དངོས་གནས། ཅིག་ངེས་འབྱུང་བཟོ་འདྲ་ཅིག་སྤུ་སུད་འདྲ་ཅིག་སྐྱེས་བྱས་ནས། མ། ལོག་འགྲོ་གི་ཡིན་ཟེར་བྱས་བིན། ཨ་ནི་ང་ཚོ་ཕར་ལོག་པ་རེད་ད། དགེ་བཤེས་ལགས་ད་དེ་འདྲའི། མ། མ་བྱས་ན། ད་ང་ནི་མུ་མཐུད་ནས་ཞུས་ན་ཟེར་བྱས་བིན་ད་བཀའ་བཀྱོན་རག་གི་རེད་ད་ངའི་ཚོད་དེ་ཅག་རེ་བ་མི་འདུག། གང་ཟེར་བ་ད་དངོས་གནས་འཁོར་བའི་སྡུག་བསྔལ་བཟོ་འདྲ་ཅིག་དེ་ལ་དངོས་གནས་ཡོད་བསྡད་པའི་བཟོ་འདྲ་ཅིག་སྤྱི་ཚོགས་ཀྱི་དཀའ་ངལ་དང་ཁྱིམ་ཚང་མི་ཚང་གནས་སྟངས་རེད་འདི་གི་འདི་ང་ཚོ་ཁྱོན་ནས་དགོན་པ་དགོན་པ་འདུག་པ་དེ་དུས་མཐོང་གི་ཡོད་མ་རེད་ལ་ཡང་དབུས་བྱས་ཡོད་མ་རེད་ད་འདི་གནས་སྟངས་དེ་ཅིག་མཐོང་དུས་ང་ཕར་ལོག་རེད་ལོག་ནས་ད་བལ་ཡུལ་འདུག་པ་ལ་ཨ་ནི Bonn University གི Research གི་ཐོག་ནས་ཉམས་ཞིབ་བྱེད་མཁན་ཅིག་དགོས་འདུག་ད་ཁྱེད་རང་ཧིན་རྡི་ཡའི་ཅིག་ཤེས་ཀྱི་འདུག Sanskrit ཡའི་ཏོག་ཙམ་ཅིག་ཤེས་ཀྱི་འདུག་དབྱིན་ཇི་ཡའི་ཏོག་ཙམ་ཤེས་ཀྱི་འདུག་ད་བོད་སྐད་ནི་ཁྱེད་རང་ཤེས་ཀྱི་འདུག་བྱས་ཙང་ང་ཚོའི་འདི Research འདི་ཉམས་ཞིབ་འདི་ལ་ཞུགས་རོགས་གྱིས་ཅེས་ང་ལ་ལབ་བྱས་པ་རེད་ད་དེ་ནས་བལ་ཡུལ་གཞུང་གི Archaeological Department གི་ནང་ལ་ཟླ་བ་དྲུག་ཅིག་ལས་ཀ་བྱས་པ་ཡིན་དེ་དུས་འདིའི་དུས་ལ་དེ་ནས་ད་ལྟའི་བཟའ་ཚང་དང་ཁ་འཕྲད་པ་རེད་ཨཱ་ནི་ད་དེ་ནས་ཡང་བསྐྱར་དུ་ད་ཅིག་ཁྱིམ་པ་མི་ནག་གི་མི་ཚེ་སྐྱེལ་དགོས་དུས་ད་ཕྱི་རྒྱལ་ཏོག་ཙམ་དྲག་ས་རེད་དྲན་ནས་ཨཱ་ནི་ཚུར་ཡོང་ནས་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་བཅུ་གྱ་ལྔ་ནས་བཟུང་དུ་ཨཱ་ནི་ཆོས་ཚོགས་ཀྱི་གསུང་སྒྱུར་ཞུ་ཨཱ་ནི་མཐོ་རིམ་སློབ་གྲྭའི་གི་ལས་ཀ་དེ་རག་ཨཱ་ནི་འདུག་བྱས་ནས་མུ་མཐུད་ནས་འོ་འདུག་སེ་བྱས་ནས་བསྡད་རྒྱུ་ཁེལ་སོང་ལགས་འོང་ལགས་འོང། ནོ་སོ་ནོ་སོ་ད་ལྟ་འདི་སྐབས་དེ་ད་ལྟ་དང་པོ་དང་པོ་འདུག་བ་ཕེབས་དུས་བླ་མ་ཡེ་ཤེས་ཆོས་ཚོགས་གསུང་གི་འདུག་བ་དེ་ད་ལྟ་བཟོད་པ་རིན་པོ་ཆེ་དང་ཁོང་རྣམ་ཚོའི་ཆོས་ཚོགས་དེ་ཕྱག་རོགས་སྐོར་བ་ལ།
ལགས་རེད་ལགས་རེད་ད་བླ་མ་ཡེ་ཤེས་ཆོས་ཚོགས་ཁོངས་གཏོགས་ང་མེད་ཙང་ད་ནི་གཏོགས་སོ་སྐུ་ལས་བྱུང་དེ་དུས་ཆོས་ཚོགས་ཆེ་ཁག་འདི་ད་ལྟ་བླ་མ་ཡེ་ཤེས་ཆོས་ཚོགས་ད་ལྟ་བླ་མ་ཙོང་ཁ་པ་ཆོས་ཚོགས་ཞུ་མཁན་དེ་རེད་ཨ་ནི་དེ Milano ད། དགེ་འཕེལ་གླིང་བྱས་ནས་འདིས་ད་ལྟ Swiss གི་དགེ་བཤེས་རབ་བརྟན་གྱི་ཆོས་ཚོགས་འདུག་བྱས་ནས་ཆགས་ཏེ་ཡོད་རེད་ང་ཚོས་ད་དགེ་བཤེས་རབ་བརྟན་ཁོངས་གཏོགས་བྱེད་དུས་སྒང་ལ་འདི་དགེ་བཤེས་རབ་བརྟན་ལ་དེའི་ཁ་ཐུག་ལ་ཆོས་ཚོགས་ཡན་ལག་མང་པོ་གང་ཡང་ཡོག་མ་རེད Austria ལ་བཀྲ་ཤིས་རབ་བརྟན་ཞུ་མཁན་གཅིག་བྱས་ཨ་ནི Swiss རང་ལ Mont Pèlerin ཟེར་ཡ་རི་སྒང་དེ་ལ་ཐར་པ་ཆོས་གླིང་བྱས་ནས་འདིས་ཆོས་ཚོགས་བྱས་ཡོག་རེད་ཨ་ནི་ང་ཚོས་དེ Milano ལ་དགེ་འཕེལ་གླིང་བྱས་ལྟ་བུ་དགེ་འཕེལ་གླིང་ནང་ལ། དེའི་དུས་ལ་སྔ་སྔ་མོའི་གི་ཧི་པི་རྒྱབ་བསྡད་མཁན་གི་དེ་ནི་མི་སྣ་མང་པོ་ཞེ་པོ་ཅིག་ཡོད་རེད་ད་ཁོང་ཚོས་ཆོས་ལ་དགའ་བོ་བྱེད་མཁན་རེད་ད་ནི་ཅིག་དེ་འདྲའི་གི་ཆོས་ཚོགས་ཧྲ་ཐག་ཐག་ཅིག་ཡོད་རེད་དེ་དཔལ་འབྱོར་དང་དེ་འདྲའི་མེད་དུས་སྒང་ལ་ཆོས་ཚོགས་ཚོགས་བསྡད་ས་ཁོ་ཡི་མི་གི་མོ་ཊ་བཞག་ས་དེ་འདྲའི་མོ་ཊ་གསུམ་བཞི་དེ་འདྲའི་བཞག་ས་ཁང་པ། དེ་འདྲའི་ས་འོག་འོད་དང་གང་བའི་ཚོགས་རང་དང་མ་རེད་དེ་འདྲའི་རྒྱ་ཆེན་པོ་འདི་འདྲ་གླས་བྱས་འདི་ཡ་ཕི་གི་ཉམས་གསོ་བྱས་འདི་ཡ་ཕི་གི་རྩི་འདྲ་བྱུག་མི་གི་གདན་འདྲ་བཏིང་བྱས་ནས་ཆོས་ཚོགས་འདུག་ཟེར་ནས་ཚོགས་པ་རེད་ཐོག་མའི་དོན་ལ་གང་ཅི་ཐོག་ནས་ཕྱི་རྒྱལ་ལྟ་བུ་ལུང་པ་ལས། སྐུ་ལས་ཁག་པོ་བྱས་ད་ང་ཚོ་བསྡད་ས། དེ་གས་དགེ་བཤེས་ལགས་ད་ང་གཉིས་བསྡད་ས་དེ་གས་དེ་ཁང་གླ་སྤྲད་ཐུབ་ས་ཅིག་བྱས། ད་ཕྱིས་སུ་ང་ཚོ་ཆོས་ཚོགས་དེ་གས་དེ་སྤུས་གཟིགས་གནང་ཨ་ནི་ངས་ང་རང་བཟའ་ཚང་ཡི་ཚུར་སླེབས་ཨ་ནི་ད་ལས་ཀ་བྱེད་ཡ་ཅིག་འགོ་བཙུགས་དུས་སྒང་ལ་ཨ་ནི་ཁོ་གནས་ཚུལ་གནས་སྟངས་དེ་གས་དེ་ཆ་ཚང་གས་འགྲིག་འགྲོ་མཁན་བཟོ་འདྲ་ཅིག་ཆགས་སོང་ད་དེ་གས་འགྲིག་གི་མིན་འགྲོ་དྲན་སོང་དེ་དུས་ད་ང་རྒྱ་གར་ལ་འགྲོ་གི་ཡོད་རེད། བརྒྱད་ཅུ་གྱ་གྲངས་ལྟ་བུ་རྒྱ་གར་ལ་འགྲོ་བ་ཡིན་ན་དེ་ནི་མ་པར་ཆས་ཅིག་ཁྱེར་ནི་འགྲོ་འགག་ཅི་ག་བྱེད་ག་བྱེད་ནི་མི་གི། པཱ་ལགས་ཨ་མ་ལགས་ཁོང་རྣམ་ཚོས་གི་ད་ཁྱེད་རང་པར་ཆས་ཅིག་ད་ཁྱེར་ནི་མ་འགྲོ་འདུག་བ་མི་གཞིས་ཆགས་མི་འདི་གི་དེ་གནས་སྟངས་སྐྱོ་པོ་རེད་ཨ་ནི་ཅིག། རྫིག་པོ་འདྲ་ཅིག་མཐོང་ཅིག་རྫིག་རྫིག་བྱེད་མཁན་བཟོ་འདྲ་ཅིག་ཨ་ནི་ཁོ་ཚོས་ཅིག། ཅིག་ལྟ་སྟངས་འདྲ་དེ་ཏག་ཏག་དེ་གི་མ་རེད་པར་ཆས་རྒྱབ་དགོས་གི་ཡོད་ན་པར་ཆས་སྦས་ནི་རྒྱུགས་ཟེར། ཨོ་དེ་འདྲས་བྱས་ནས་བཀའ་གནང་གི་རེད་བ་ལ། ལ་རེད། ད་ང་ཚོས་ཅིག་གཟོན་པོ་འདྲ་ཅིག་བྱས་ཨ་ནི་མི་མང་གི་སྐད་ངན་དེ་གི་དེ་ཅིག་བཏགས་དེ་དུས་ད་ང་ཚོའི་ཕ་མ་དེ་གི་དེ་བཱན་ད་ར་གཞིས་ཆགས་རེད་ཨ་ནི་ད་བཱན་ད་ར་གཞིས་ཆགས་དེ་གནས་ཚུལ་གནས་སྟངས་དེ་གི་དེ་ངས་གཞི་ནི་ཨ་སྔོན་མ་ནས་ངས་ད་ཞུས་ཡོད་བཟོ་འདྲ་ཅིག་རེད་བླ་མ་ཅིག་དེ་འདྲས་བཞུགས་བྱས་བཱན་ད་ར། གཞིས་ཆགས་འདི་སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཅིག་དོན་གཉིས་ལྟ་བུ་ཡིན་ས་ཡོད་དེ་འདྲས་གཅིག་འགྲོ་དུས། ང་ཕི་གི་བླ་མ་དེ་དེ་འདྲས་བཞུགས་ཨ། སེ་ར་བྱེས། མཁན་རིན་པོ་ཆེ། མི་གི། དེ་དུས་བྷ། བླ་མ་དེ་འདྲས་བཞུགས་ཨ་ཆགས་པ་རེད། རྒན་གི་ཕྱག་རོགས་མཁན་རིན་པོ་ཆེ་ཕྱག་རོགས་ང་བཅར་ནི། དེ་དུས་ཕི་གི་ཨ་ནི་གཞིས་ཆགས་ཚུགས་ཙམ་བྱས་ཨ་ནི་མི་མང་པོ་འདས་གྲོངས་ཏེ། སྤུ་གུ་མང་པོ་ཅིག། མཚན་གཅིག་རང་ལ་སྤུ་གུ་གཉིས་གསུམ་དེ་འདྲས་གྲོངས་དེ་འདྲས་བྱས་འདི་གནས་ཚུལ་དེ་ག་དེ་ཨ་གོ། ཕྱིས་སུ་ལྟ་བུ་ལ་མི་གི་ཅིག་ཁང་པ་ཐབས་ཆག་དེ་འདྲ་བསྐྱོན་ཡོད་རེད་ད་དེ་གས་དེའི་ནང་ལ་མ་ཅིག་སྤོས་ངའི་ཕ་མ་དེ་གས་དེ་གས་ལ་སྤོས་དེ་གནས་སྟངས་དེ་སྐྱོ་པོ་ཞེ་པོ་ཅིག་མཐོང་དུས་སྒང་ལ་ད་ང་རང་ཚོས་ཅིག་ཕྱི་རྒྱལ་ལུང་པར་སླེབས་ནས་ད་ད་ལྟ་ནང་བཞིན་པ་ཅིག་དངུལ་ལ་ཅིག་ལྟོགས་ལ་ཚ་པོ་ད་ཡོད་མ་རེད་དེ་ཡིན་ནའི་དཔལ་འབྱོར་ཐོག་ལ་དཀའ་ངལ་ཟེར་དམིགས་བསལ་ཅིག་འགུལ་ཡོད་མ་རེད་ཨ་ནི། ལས་ཀ་བྱེད་ཡས་ཡོག་རེད་འགྲིག་འདུག་འདུག་ད་དེ་འདྲ་སེ་བྱས་ནས་འགྲིག་མི་འདུག་ཏེས་གཅིག་ཕར། རྒྱ་གར་ལ་གཅིག་གང་ཐུབ་འདྲ་གཅིག་གང་ཐུབ་ཐུབ་འདྲ་གཅིག་གཅིག་ཞབས་ཕྱི་འདྲ་གཅིག་ཕུལ་ཐུབ་པ་ཡིན་ན་ཡག་པོ་མེད་འགྲོ་བསམ་བསམ། དེ་འདྲའི་ཀུན་སློང་གཅིག་ཡོད་ཡོད་རེད་དེ་ལག་བསྟར་འཁྱོལ་ནས་བྱེད་ཐུབ་ཡོག་མ་རེད་ཨ་ནི། ང་ག་དུས་ནང་ལ་ཕྱིན་པ་ཡིན་ནའི་ཨ་མས་གིས་ཟེར་གྱི་རེད་ད་ཁྱེད་རང་ང་ཚོ་ལ་དངུལ་སྤྲད་ནས་ཤུ་ཤུ་ཕན་ཐོགས་ཡས་ཀྱེ་ཡོག་མ་རེད། ད་ང་ཚོ་ཁང་པ་དང་གནས་སྟངས་ནི་འདི་རེད་ཨ་ནི་གཞིས་ཆགས་གནས་སྟངས་ནི་འདི་རེད་ཞུ་ཞུ་ད་ང་ཚོ་རྒན་གོག་ལ་ཨ་ནི་ཅིག་བཟོས་བཞག་ཡ་སོ་རུ་དམིགས་བསལ་ཡོད་མ་རེད་མ་ཁྱབ་མ་གོ་མ་གཏོགས་མ་གོམ་ཚོ་བྱུང་ནས་འགྲིག་གི་འདུག་ཨ་འདུག་ཨ་གཡས་གཡོན་དུ་བ་ལ་ད་རྒན་གོག་མང་པོ་ཡོད་རེད་གི་དེ་བདག་མེད་སོ་རུ་ཅེས་ཆགས་འདུག་གི་འདུག་ད་སྐྱབས་མགོན་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་རེད་གཞིས་ཆགས་ཀྱི་དེ་ནི་ཅིག་བདེ་དོན་རེད་དོན་གཅོད་རེད་འདི་ཚོ་གཟིགས་སྐྱོང་ད་བྱེད་ཀྱི་ཡོད་རེད་དེ་གཟིགས་སྐྱོང་བྱས་པ་ལ། ལས་ཁུངས་རང་ཡི་བུ་གི་རྩྭ་ཁང་སོག་ཕྲུག་ཅིག་ནང་ལ་བསྡད་བསྡད་ཡོད་རེད་ད། སོང་དུས་སྒང་ལ་དེ་ནི་གཞིས་ཆགས་གནས་སྟངས་སྐྱོ་པོ་བྱས་ཨ་ནི་ཕ་མས་གིས་སྐུལ་ལྕག་གནང་ནས་ཨ་ནི་དུ་བ་ནི་ཕྲན་བུ་རོགས་པ་བྱེད་ཡག་ཅིག་ཐབས་ཤེས་འདྲ་ཅིག་ཡོད་མེད་ཅིག་ལྟ་ཡག་དང་ཨ་ནི་མི་གི་སྐལ་བཟང་པོ་རེད་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་མཇལ་ཁ་བྱས་དེ་དུས་མི་གི་རག་སོང་ཨ་ནི་རིན་པོ་ཆེ་གིས་གསུང་གི་འདུག་ད། སྤྱི་ཡོངས་ཀྱི་ཁྱེད་རང་ཚོ་ཕྱི་རྒྱལ་ལ་འགྲིག་འགྲོ་གི་རེད་ཡིན་ན་ཡང་ད་དུ་བ་རྒྱ་གར་རེད་དུ་བ་ལས་ཏེས་ང་རང་ཚོའི་གཞིས་ཆགས་ཁག་རེད་དུ་བ་ལས་སློབ་གྲྭའི་སྤུ་གུ་རེད་ད་དེ་གི་དེ་ལ་ཉམ་ཐག་མང་པོ་འདུག་དུ་བ་ལས་ཏེས་གཅིག་ཕན་ཐོགས་ཐུབ་པ་ཡིན་ན་ཡག་པོ་རེད་བྱས་ནས་དེ་འདྲའི་གཅིག་བཀའ་གཅིག་ཕེབས་ཨ་ནི་ང་རང་གི་དྲན་པ་ལ་ད་ད་ལྟ་བར་དུ་སྐྱབས་མགོན་རིན་པོ་ཆེ་ཐུགས་རྗེ་བཀའ་དྲིན་རང་སོང་དུས་སྒང་ལ་ཨ་ནི་སོ་སོས་གཅིག་རྐང་པའི་སྒང་ལ་གཅིག་ལངས་ཐུབ་གཅིག་བྱུང་པ་རེད་ཨ་ནི་གཅིག་ད་ལོ་མང་ཅིག་ཅིག་ག་སུ་ར་སློབ་གྲྭ་རེད་མཐོ་རིམ་སློབ་གྲྭ་རེད་གང་ལྟར་ག་པར་ཕྱིན་པ་ཡིན་དེའི་ཐུགས་རྗེ་བཀའ་དྲིན་ཅིག་རང་སོང་ཙང་ད་ཅིག་ངའི་ནམ་དུ་ནི་དགའ་བོ་ཉེ་བོ་ཚོ་ཐུག་དུས་སྒང་ཞུ་གི་ཡོད་ད་ང་ཚོས་བཀྲིས་མོག་གིར་དྲིན་ལན་ཅིག་འཇལ་མ་ཐུབ་པ་ཡིན་ན་ཨ་ནི་ཁོང་གིས་གཟིགས་ནི་ཏག་ཏག་ཅིག་འགྲིག་གི་མ་རེད་ཟེར་ནས་འདུག་ཟེར་བྱས་ནས་ཞལ་ཤོད་མཉམ་དུ་ཞུ་གི་བྱས་ཙང་ཀ་དེ་འདྲའི་གསུང་དུས་སྒང་ལ་གཅིག་བྱེད་ཡག་གི་ཐབས་ཤེས་གཅིག་བྱས་པ་ཡིན་པས་ནི་ཨ་ནི་ཡང་ལས་སླ་པོ་སེ་ཆགས་ཡོད་མ་རེད་བྱས་ཙང་ང་གཞིས་ཆགས་འགྲོ་དུས་སྒང་ལ་ལོ་ལོ་གཅིག་དཔེ་སྤུ་གུ་མང་ཆེ་བ་སློབ་གྲྭའི་སྤུ་གུ་མང་ཆེ་བ་མགོ་དུ་བ་ལ་ཕིག་གཅིག་གི་སྨན་འདྲ་གཅིག་བྱུགས་ནས་ཚང་མ་གཅིག་མགོ་རིལ་ཧ་ཅག་བྱས་ནས་ཟོས་ནས། ད་ནི་དེ་འདྲའི་འདུག་ད་དེ་གིས་དེ་དཀའ་ངལ་ག་ནས་འཕྲད་པ་རེད་ཟེར་ད་ཁྲོན་པའི་ཆུ་དེ་བཙོག་པ་ཞེ་པོ་ཅིག་བྱས། ད་ནི་ཁྲོན་པའི་ཆུ་དེ་གཡའ་དྲི་འདྲ་ཅིག་ཁ་ཨ་ནི་ཅིག་དུ་བ། ཅིག་བྱ་བྱིའུ་འདྲ་དེ་འདྲས་ཅིག་མར་ཤི་རོ་སླེབས་པའི་བཟོ་འདྲ་དང་ད་ཆུ་གོ་ཡོད་བྱ་ཟོས་ནས། དྲི་མ་ཡོད་དེ་ངས་བཟོ་འདྲ་ལྕགས་དྲི་ཁ་དེ་ངས་བཟོ་འདྲ་ད་གང་ལྟར། ཆུ་དེ་གིས་ཨ་ནི་དཀའ་ངལ་ཞེ་པོ་ཅིག་འདུག་ཟེར་བྱས་ནས། ཨོ་དེ་འདྲའི་དཀའ་ངལ་ཅིག་སོང་ཙང་ང་ཚོ་སླེབས་རང་ཁ་བྱེད་ཡག་གི་གི་ཡོད་མ་རེད་ཨ་ཐོར་མ་ལོ་དྲེ་གི་གི་འདུག་དེ་གི་དེ་ལ་ཅིག་ལེ་སེན་ཁ་འདུག་འདུག་བ་ལ་ད་དེ་འདྲའི་དཀའ་ངལ་ཅིག་འདུག་ང་ཆུའི་དཀའ་ངལ་ཅིག་སེལ་སེལ་དགོས་འདུག་དེ་འདྲའི་ཁྱེད་རང་ཚོས་གི་ཅིག་འདུག་བ་དགའ་བོ་ཉེ་བོ་འདྲ་དང་ཕ་མ་སྤུན་ཀྱག་འདྲ་ལབ་ས་ཡོད་ན་ཅིག་ལབ་རོགས་གྱིས་ཟེར་བྱས་ནས་དེ་འདྲ་དེ་འདྲ་ཟེར་བྱས་ནས། ཨ་ནི་གྲོགས་པོ་གྲོགས་མོ་གཉིས་ཅིག་མ་གཞིས་ཆགས་ལ་ཁྲིད་ནས་ཕྱིན་ནས་ཨ་ནི་ང་ཚོས་འདི་ཐོག་མ་འདི་བཱན་དྷ་ར་ལ་ཆུའི་དཀའ་ངལ་ཐབས་ཅིག་བྱས་པ་རེད་ད་ཆུ་འདི་མ་ཐོན་པའི་ཕྲན་གྱི་རྒྱབ་ད་དེ་ཆུ་འདི་དེ་ནི་ཐ་མའི་མདུན་ལ་ལོ་གཅིག་ནང་ལོགས་ལ་མི་མང་ཚང་མའི་སྒོ་སྒོ་འགྲམ་ལ་མར་ཨ་ནི་ཆུ་ཀ་ལ་ཁྲིད་ཕ་གི་ཆུ་ཕ་གི་འབོལ་འབོལ་ལྷུག་ལྷུག་ཆུ་གཙང་མ་ཨ་ནི་ནད་གཞི་རེད་ད་གང་ཅིའི་ཐོག་ནས་དཀའ་ངལ་སེལ་ཐུབ་པ་ཅིག་བྱུང་སོང་ད་འདི་ང་རང་གི་མི་ཚེའི་ནང་ལ་ད་ག་རེ་ཟེར་དགོས་རེད་སློབ་གྲྭ་བརྒྱབ་བརྒྱབ་པ་དང་རྒན་གསོ་ཁང་བརྒྱབ་བརྒྱབ་པ་ལས་འཐུང་ཆུ་དེ་ཕ་གི་མི་མང་ལ་ཕ་གི་གཙང་མ་གཅིག་དང་ནི་འབོལ་འབོལ་ལྷུག་ལྷུག་ཡོང་ཡ་གྱི་ཆུ་དེ་ཕར་དཀའ་ངལ་སེལ་ཐུབ་པ་གི་གཞིས་ཆགས་གཉིས་རེད་ད་དེ་ང་ད་ལྟའི་ང་སེམས་ནང་ལ་དགའ་ཚོར་ཡོང་གི་འདུག་མི་མང་ཚོ་སྙིང་རྗེ་ཞོགས་ཀའི་ཆུ་ཀ་ལ་ནས་མ་གི་ཆུ་མར། བླུགས་དུས་ནས་མི་དགེ་གཅིག་ང་ཡ་སྨོན་ལམ་འདྲ་གཅིག་རྒྱབ་ཆུ་ཡ་དཀོན་མཆོག་ལ་ཡ་མཆོད་དེ་འདྲས་བྱས་བས་དགེ་ལུགས་དེ་འདྲས་རྒན་པ་ཚོ་དེ་འདྲས་གོམས་སྲོལ་འདྲ་གཅིག་ཆགས་བསྡད་ཤག་ང་ལྟ་འདི་དེ་ག་རེ་ཟེར་དགོས་རེད་ད་ལས་ཀ་མང་པོ་བྱས་བའི་ནང་ནས་ཆུའི་དཀའ་ངལ་སེལ་ཡག་དེ་ད་འདི་འཐུང་ཆུ་དཀའ་ངལ་སེལ་ཡག་འདི་འདི་ང་འདི་ཡོད་ལ་བཀྲ་ཤིས་དབང་ཕྱུག་ལགས་དཔེ་དགེ་སེམས་ནང་ལ་དགའ་ཚོར་ཆེན་པོ་ཞིག་ཅིག་དང་ང་ཧོ་ད་འདི་ཆུ་འདི་དཀའ་ངལ་འདི་ཡག་པོ་ཅིག་སེལ་ཐུབ་སོང་ལགས་ད་འདི་འདི་བྱས་ལ་ཨཱ་ད་ཅིག་བསླབ་ཁྲི་ཅིག་མི་ཚང་ཁྱིམ་ཚང་ཉམ་ཐག་ཐག་སྐྱོ་བ་འདི་ཚོ་ཕྲུ་གུ་འདི་ཚོ་ལ་ཡ་ཅིག་སློབ་ཡོན་གི་མཐུན་རྐྱེན། ཐབས་ཤེས་ཞུ་ཡ་རེད་འདི་འདྲའི་ཐོག་ལ་ལས་འགུལ་ཅིག་བྱས་པ་ཡིན་ལགས་ད་འདི་བྱས་ནས་ཕལ་ཆེར་མཐའ་མའི་མདུན་ལ་ད་ཉིས་སྟོང་མ་ཟིན་བར་དུ་ལ་ཕ་གི་ཕྲུ་གུ་སུམ་བརྒྱ་ཞིག་ཅིག་ལ་ཨ་ནེ་ཅིག་སྦྱིན་བདག་འཚོལ་ཡ་རེད་འདི་འདི་ཅིག་ག་རེ་ཟེར་ད་ཕྲུ་གུ་སྦྱིན་བདག་འཚོལ་དུས་སྒང་ལ་ཨ་ནེ་སྤུ་ཅི་ཐང་ནས་སློབ་གྲྭ་འགྲོ་གི་ཡོད་འདི་ནས་ནང་མི་རང་ལ་ཡ། ཨ་ནི་དཔལ་འབྱོར་རེད་གང་ཅི་ཐོག་ལ་ཡག་ཅིག་འགྲོ་སོང་ཁ་སྣོན་བཏང་ཡག་རེད་དེ་འདྲའི་ཐོག་ལ་ཕན་ཐོགས་ཆེན་པོ་བྱུང་སོང་ལགས་ད་དེའི་རྗེས་ལ་ཨ་ནི་ད་ཏོག་གཞི་རྒྱ་ཆེ་བའི་གི་ཨ་ནི་ཅིག་འཆར་གཞི་འདྲ་ཅིག་དེ་འདྲའི་གི་ཡག་ལས་ཡང་འགོ་བཙུགས་པ་རེད་ལགས་ལགས་སོ། ད་ལྟ་དེ་ཕྲུ་གུ་ཕྲུ་གུ་ལ་ཡང་སྦྱིན་བདག་གནང་ཡག་ཟེར་ད་དེ།

ལགས་རེད་ལགས་རེད་ད་དེ་བཀྲ་ཤིས་དབང་ཕྱུག་ལགས་ཞུ་ཡ་དཀའ་ལས་ཁག་པོ་འདུག་ག་རེ་བྱས་པ་ཡིན་ན། ད་ཅིག་ད་ལྟའི་ཆ་ལ་གནས་ཚུལ་གནས་སྟངས་དེ་གེ་དེ་ག་རེ་དཔེ་ཆ་བཞག་པ་ཡིན་ན། ཕྱི་རྒྱལ་མི་རིགས་དེ་གེ་དེ་ལ་དེང་སང་ཕྲུ་གུ་ཉམ་ཐག་སྦྱིན་བདག་བཙལ་བ་ཡིན་ན་སྦྱིན་བདག་རྩ་བ་ཉིད་ནས་རག་གི་མ་རེད།

འགྲོ་སོང་འདི་གས་དེ་ཅིག་མུ་མཐུད་ནས་ནི་ད་ད་ལྟ་ལོ་ཉི་ཤུ་རྩ་གྲངས་ཅིག་རིང་གང་ལ་འདུག་ཟེར་ནས་མུ་མཐུད་ནས་སྐྱོང་ཐུབ་ཡ་ཅིག་ཆགས་ཀྱི་ཡོད་ལོ་སུམ་ཅུ་སུ་འགྲོ་གི་འདུག་དེ་འདྲས་ཅིག་རེད་མ་གཏོགས་གཞན་ད་ཞེ་པོ་ཅིག་དཀའ་ལས་ཁག་པོ་རེད་ད་འདི་ནང་ནས་སྤུ་གུ་ཚོས་མང་པོ་ཅིག་ང་ཡི་ངོ་ཤེས་ཀྱི་མ་རེད་ངས་ཁོང་ཚོའི་ངོ་ཤེས་ཀྱི་མ་རེད་ད་འདི་ནང་ནས། དེ Nurse སློབ་སྦྱོང་བྱེད་ཡ་རེད་དེ་ཚོ་ལ་ཅིག་ཕྲན་བུ་རོགས་པ་བྱས་བཞག་པ་དེ་གས་དེ་ཅིག་མི་ཁོ་རང་ཚོ་ད་ཅིག་ཞབས་ཕྱི་འདྲ་ཅིག་ཞུ་ཡོད་རེད་གང་ཡང་ཅིག་ཡོང་བསྡད་པ་ཡིན་ན་མི་མང་ཁྱིམ་ཚང་སོ་སོའི་གི་ཅིག་རྐང་པའི་སྒང་ལ་ཅིག་ཡར་ཏོག་ཙམ་ལང་ཐུབ་ཡ་དང་སྤུ་གུ་ཅིག་ཡར་སློབ་གྲྭ་ལ་མུ་མཐུད་ནས་བཏང་ཐུབ་ཡ་ད་དེ་འདྲའི་ཐོག་ལ་ད་ཕན་ཐོགས་ཆེན་པོ་ཞེ་པོ་ཅིག་བྱུང་ཡོད་རེད་ལ་ད་ནང་བཞིན་པ་ཨ་ནི་ཨོ་རི་ས་ཕྱོགས་ལས་ཅིག་འཚོ་བ་ཉམ་ཐག་དེ་འདྲ་འགའ་རེ་ཅིག་ལ་ཡང་དེ་འདྲའི་ཐབས་ཤེས་ཞུས་པ་ཡིན་ན་ཡང་ད་ང་ཚོའི་སྤུ་གུ་ཕ་མ་དང་དེ་ཚོའི་ངོས་ནས་ཡང་ཅིག་དངུལ་དང་རོགས་པ་རག་ཡོང་དུས་ཅིག་ཡོང་དུས་སྒང་ལ། ང་ཚོས་ངེད་ཀྱི་འགྲོ་སྟངས་འདྲ་དེ་བྱས་པས་ན། སྤུ་གུ་ལ་ཡང་རོགས་པ་བྱེད་དུས་སྒང་ལ་དངུལ་དེ་ང་ཚོས་ནམ་ཡང་ལེན་གྱི་ཡོད་མ་རེད་ཁ་ཐུག་ཕར་འབྲེལ་བ་བྱས་དངུལ་དེ་འཕྲོད་ཐབས་ཅིག་ཁོ་རང་ཚོ་རང་གི་འཕྲོད་ཐབས་ཅིག་བྱེད་དུས་སྒང་ལ་དེ་འདྲའི་ཐོག་ལ་སྤུ་གུ་ཕ་མ་དང་ཨ་ནེ་སྦྱིན་བདག་སོ་སོ་མཇལ་བ་ཅིག་བྱུང་ཨ་ནེ་སྤུ་གུ་ཕ་མས་ཀྱིས་ཡང་འཚོ་སྣོན་མང་ཅིག་སློང་ཡ་དང་ཨ་ནེ་ཡང་སྤུ་གུ་གཞན་དག་ལ་ཅིག་རོགས་པ་བྱེད་ཤོག་ཁང་པ་རྒྱབ་ཡ་ལ་རོགས་པ་དགོས་ཡོད་ཟེར་བྱས་ནས་དེ་འདྲའི་ཐོག་ནས་སྦྱིན་བདག་ཆད་འགྲོ་མཁན་མང་པོ་བྱུང་སོང། ཨ་ནི་ད་དེ་འདྲས་དེ་འདྲས་འདིའི་གནས་ཚུལ་དེ་གས་དེ་ཁོ་མུ་མཐུད་ཀྱི་ཐོག་ནས་ངའི་ཨ་མ་ལགས་ཀྱིས་ད་དེ་འདྲས་བྱས་ནས་གསུངས་པ་རེད་ད་འདིའི་གཡས་གཡོན་དུ་བ་ལ་རྒན་གོག་མང་པོ་ཞེ་པོ་ཅིག་ཡོད་རེད་ད་ནང་བཞིན་པ་བོད་རང་ནས་ཕེབས་དུས་སྒང་ལ་ཨ་ནི་སྤུ་གུ་མེད་བསྡད་མཁན་ཨ་ནི་བཟའ་ཚང་ཨ་ནི་ཅིག་དཀའ་ངལ་མང་པོ་འཕྲད་བསྡད་མཁན་དེ་འདྲས་འདུག་འདུག་བ་ལ་རོགས་པ་འདྲ་ཅིག་བྱས་ན་ཡག་པོ་མི་འདུག་པས་ད་ཁྱེད་རང་ག་དུས་ཡོང་ནས་ཅིག་དངུལ་ཏོག་ཙམ་ཏོག་ཙམ་སྤྲད་པས་དེའི་དཀའ་ངལ་སེལ་ཐུབ་ཐུབ་ཡ་གང་ཡང་ཡོད་མ་རེད་ཅེས་གསུངས་ཙང་ང་དེ་དུས་པ་ལགས་ཨ་མ་ལགས་བཞུགས་ས་དེ་གེ་དེ་ཅིག་ཁང་པ་དེ་གེ་དེ་ཅིག་ཏོག་ཙམ་ཅིག་བཟོ་བཅོས་འདྲ་ཅིག་རྒྱབ་ཅིག་ཡག་པོ་འདྲ་ཅིག་བཟོ་དགོས་མེད་འགྲོ་བསམ་བསམ་འདྲ་ཅིག་དེ་འདྲས་བྱས་ནས་དངུལ་ཁྲལ་ཕྲན་བུ་འདྲ་ཅིག་ནང་ནས་ཨོ་བྱས་ནས་མར་སླེབས་པ་ཡིན་པས་ན་དེ་ནས་པ་ལགས་ཨ་མ་ལགས་ཟེར་གྱི་འདུག། མི་ཚང་ཚང་མ་གནས་སྟངས་སྐྱོ་པོ་རེད་ང་གཉིས་ཁང་པ་འདྲ་གཅིག་ས་ཕག་ཁང་པ་རྫིག་པོ་འདྲ་གཅིག་རྒྱབ་ནས་བསྡད་པ་ཡིན་ན་ང་གཉིས་གད་གས་བེད་སྤྱོད་ཡོག་མ་རེད་དེ་ལས་ཁྱེད་རང་འདི་འདྲ་བ་གཅིག་མི་ལ་ཕན་ཡག་གི་སྤྱི་ཚོགས་ཀྱི་ཞབས་ཕྱི་ཞིག་ཞུས་ནས་དེ་འདྲའི་འགྲོ་སོང་ཅིག་བཏང་ཐུབ་ན་ཡག་པོ་མི་འདུག་པས་ཟེར་གྱི་འདུག་ད་དེ་བདེན་པ་བཟོ་འདྲ་ཅིག་ཚོར་སོང་དེའི་ཁ་ཐུག་ལ་ཚང་མ་རྩྭ་ཁང་གཅིག་གཅིག་སྨྱུག་སིལ་གྱི་ཁང་པ་ལ་འདམ་བཞུར་བཏང་བཞག་པའི་ནང་ལ་བསྡད་དེ་དུས་སྒང་ལ་ཁོ་གཉིས་ལ་མི་གཅིག་ཁང་པ་གཅིག་གསར་པ་བརྩིགས་ནས་བུ་གི་ཁང་པ་གཅིག་སྟེ་མ་འདྲ་སང་སང་ཅིག་རྒྱབ་པ་ཡིན་ན་ཁོ་གཉིས་ལས་གཅིག་ཏག་ཏག་ཅིག་བསྡད་ཀྱི་ཨ་ཡོད་ན་བསམ་སོང་དེ་འདྲ་སོང་དུས་སྒང་ལ་ངའི་དེ་དུས་སྐུ་ངོ་དད་བཟང་ལགས་རེད་ད་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་འདྲ་བ་ཡིན་ས་ཡོད་སྐུ་ངོ་དད་བཟང་ལགས་དགུ་བཅུ་གོ་བརྒྱད་ཡིན་ད་དགུ་བཅུ་གོ་བདུན་ཡིན་ད་འདྲ་བ་ཅིག་སྐུ་ངོ་དད་བཟང་ལགས་ལ་ཏོག་ཙམ་བཀའ་འདྲི་ཅིག་ཞུས་ནས་ད་རྒན་གསོ་ཁང་ཟེར་ཡག་ཅིག་འདྲ་བ་ཐབས་ཤེས་འདྲ་ཅིག་ཐུབ་ཡག་ཨེ་ཡོད་ན་ས་ཆ་འདྲ་ཅིག་ཏོག་ཙམ་རག་གི་རེད་པས། དེ་འདྲ་ཅིག་བྱུང་བ་ཡིན་ན། ང་ཚོས་རྨང་གཞི་ཅིག་བཏིང་བཞག་པ་ཡིན་ན་ཨ་ནི་ང་ག་ལེ་ག་ལེ་ཕར་ཐབས་ཤེས་ཅིག་བཟོ་གི་ཡིན་ཨ་ལེ་ཐོག་མ་མི་ལ་མ་སློང་གོང་ནས་ཨ་ནི་སོ་སོ་རང་གི་ངོས་ནས་ཅིག་བྱེད་དགོས་རེད་ད་ང་རང་གིས་ཅིག་དེ་ཏོག་ཙམ་ཅིག་དངུལ་ཏོག་ཙམ་ཅིག་ཡོད་ང་རང་ཁྱིམ་ཚང་གི་དངུལ་རེད་ད་ག་ནང་བཞིན་པ་བུ་གི་སྐྱེས་སྐར་ལ་བསགས་བཞག་པའི་གི་དངུལ་འབོར་ཆེ་ཐག་ཆོད་བྱས་ཡོད། དེ་ངས་བློས་བཏང་ཞུ་གི་ཡིན། ང་ཚོས་རྩིག་གཞི་ཅིག་དེ་འདྲའི་ཅིག་བཏིང་ཐུབ་པ་ཡིན་ན་ཡག་པོ་འདུག་ཨ་ལེ་དང་པོ་ཕྱི། ཕྱི་ལ་མ་རེ་གོང་ནས་ང་རང་ཚོས་ཅིག་རྩིག་གཞི་རེ་ཅིག་བཏིང་ཐུབ་དེ་འདྲའི་ཅིག་བྱུང་ན་ཡག་པོ་འདུག་ཨ་ནི་སྐུ་ངོ་ཐུགས་རྗེ་གཟིགས་འདུག་ཨ་ས་ཆ་ཅིག་ཏོག་ཙམ་འདོད་ན་ཞེས་ནས་ཞུས་པ་རེད་ཨ་ནི་དེ་དེའི། ཁོང་རྣམ་ཚོས་ཀྱི་བོད་ཀྱི་དགོངས་བཞེས་གནང་བྱས་ནས་ས་ཆ་གཅིག་གནང་པ་རེད་ཨ་དེ་ལ་ད་ངོས་དེ་གི་དེ་ཕར་རྒྱབ་ནས་ཐོག་མ་དེ་དཀྱིལ་དེ་ལ་ད་ང་རང་ཚོ་བོད་པ་ཟེར་མཁན་དེ་ཁོ་ཆགས་དུས་སྒང་ལ་ག་རེ་བྱས་ནས་ཅིག་ཁ་འདོན་ཁ་ཆོས་བྱེད་ས་ཅིག་དགོས་ཀྱི་ཡོག་རེད་རྒན་འཁོགས་དེ་འདྲ་ཅིག་མེད་ན་ནི་སེམས་ཆགས་ཀྱི་ཡོག་མ་རེད་ཨ་དེ་ལ་དཀྱིལ་དེ་ལ་ཁང་པ་ཅིག་རྒྱབ་དེ་བོད་ཀྱི་ཁོང་རྣམ་ཚོ་ཁ་འདོན་ཁ་ཆོས་གནང་ས་བྱེད་ཨ་དེ་མཐའ་སྐོར་དེ་ལ

གལ་སྲིད་རྒན་གསོ་འདྲ་རྒྱབ་ཡག་དང་དེ་འདྲས་ལ་ཕན་ཐོགས་བྱས་པ་ཡིན་ན། ཨ་ནི་ཅིག་གཤིན་པོ་ལ་ཕན་ཐོགས་སྤྱི་ཚོགས་མང་པོ་ཅིག་དཀའ་ངལ་སེལ་ཐུབ་གི་རེད་ཅེས་ནས་ཞུས་ཡོད་པ་རེད། འདི་ཁོ་རང་ཚོ་མི་སྤུན་བུ་ཕྲུག་རེད་ཨ། དེ་འདས་པོ་གི་སྐྱེ་དམན་རེད་ཁོ་རང་ཚོ་སྐད་ཆ་བྱས་ནས་བདེན་པ་འདུག་ཅེས་ནས། ཨ་ནི། འདི་དཀྱིལ་གྱི་ཚོགས་ཁང་རྒྱབ་ཡག་དེ་ག་འགྲོ་སོང་དེ་ག་དེ་ཆ་ཚང་ཁོ་ཚོས་བཏང་གི་ཡིན་ཟེར། ཨ་ནི་སྐྱེ་དམན་མོ་རང་ཁྲིད་ནས་རྒྱ་གར་ལ་འགྲོ། ཨ་ནི་བི་གེ་ཅི་ཁྱོ་ག་གི་མིང་དང་བཅས་པ་འདི་གའི་དེ་ལེ་ཏིན་ནང་ལ་བྲིས་བོད་ཡིག་ནང་ལ་བྲིས་རྩིག་པའི་དཀྱིལ་ལ་བཅུག་ཨ་ནི་བས་དེ་ཁོ་རང་ཚོའི་བློ་ཁ་ཚིམ་པོ་ང་ཚོས་ཅིག་དེ་ག་སུ་རེད་འདུ་ཁང་ཆུང་ཆུང་དེ་ལ་འགྲོ་སོང་ག་ཚོད་ཕྱིན་པ་འདི་གའི་དེ་ཁོ་རང་ཚོའི་མིག་མཐོང་ལག་འཛིན་ཨ་ནི་འདི་གང་སྣོན་པ་རྒྱག་དགོས་ན་སྣོན་པ་དགའ་དགའ་སྤྲོ་སྤྲོ་བྱས་ནས་རྒྱབ་ཡག་དང་ཨ་ནི་ང་ཚོ་འདི་གཡས་གཡོན་གྱི་ཁང་པ་དེ་གའི་དེ་རྒྱབ་ཡག་བྱས་ཨ་ནི་ག་ལེ་ག་ལེ། ང་ཚོ་འདི་མི་མང་ལ་ཡར་དངུལ་རུག་ཤ་བ་དང་བྱེད་གཅིག་ཡོད་པ་ནམ་དུས་ཞལ་འདེབས་སློང་ཟེར་ནས་གཅིག་གཅིག་དེའི་ཁ་ཐུག་ལ་ལི་ར་རེ་གཅིག་དངུལ་མང་པོ་གཅིག་རུག་ནས་འདི་འདྲ་ནམ་ཡང་བྱས་མེད་ལ་ད་མི་ཚང་གཅིག་གཉིས་གཅིག་ལ་ཞུས་ང་འདས་ལོ་བཞི་བཅུ་ཞེ་ལྔ་ཙམ་འགྲོ་གི་འདུག་ཕལ་ཆེར་བཞི་བཅུ་ཙམ་རེད་ད་དེའི་གི་བཟའ་ཚང་གཅིག་ཡོད་རེད་ད་འདི་ང་འཆམ་པོ་རེད་ད་ང་ད་ལྟ་རྒྱ་གར་རེད་འདུག་བ་ལ། འཆམ་འཆམ་འགྲོ་ཡ་རེད་ལ་དྭགས་རེད་འདུག་བ་ལ་ཉིན་མོ་མང་པོ་སྐོར་སྐྱོད་བྱས་ནས་འགྲོ་བསྡད་ཡ་ད་དེ་བཟའ་ཚང་འདི་གཉིས་གཅིག་ཁོང་གཉིས་ལ་ཕྲུ་གུ་བུ་ཕྲུག་ཡོད་མ་རེད་བྱས་ཙང་ཁོ་ག་བུ་སོང་ཚུལ་ཁོ་གེ་བཟའ་ཚང་གཉིས་ཀྱི་རོགས་པ་བྱས་ནས་ཁང་པ་དེ་གེ་དེ་ཡང་རྒྱབ་ཐུབ་ཡ་དང་ད་ག་ནང་བཞིན་པ་ཡང་གི་འདུག་ཐུ་རུམ་སློབ་གྲྭའི་དགེ་རྒན་དེ་གེ་ཡོག་རེད་སྙིང་རྗེ་གཤགས་སོང་མོའི་གེ་དེར་རོགས་པ་བྱས་ནས་ཁང་པ་དེ་གའི་དེ་འདུག་སེ་བརྒྱབ་ཨ་ནི་ཁོང་ཚོའི་བི་གི་གཞིས་ཆགས་རང་ལ་གཅིག་ཚ་བའི་ནང་ལ་དཀའ་ངལ་ག་ཚོད་ཡོད་ན་དེ་སོ་སོའི་མིག་བལྟས་སོ་སོའི་གི་བི་གི་རྩིས་བརྒྱབ་སོ་སོའི་གི་དེ་ལ་སྣོན་པ་བརྒྱབ་དགོས་ན་སྣོན་པ་བརྒྱབ་སྦ་ཇེར་ནང་ནས་ཨ་ནི་གཅིག་དངུལ་ལྷག་གི་ཡོད་ན་ཚུར་འཁྱེར་དགོས་ན་ཚུར་འཁྱེར་བཞག་དགོས་ན་བཞག་སོ་སོ་རང་གི་བྱས་ནས་འདུག་སེ་བྱས་ནས་ཨ་ནི། གཅིག། རོགས་པ་བྱེད་མཁན་ཚོས་བློ་ཁ་ཚིམ་པོ་དང་ཡིད་ཚིམ་པོ་མིག་མཐོང་ལག་འཛིན་གྱི་ལས་ཀ་འདི་འདྲའི་བྱས་ཙང་ད་ལྟ་རྒན་གསོ་ཁང་འདི་ཧྲག་ཐག་ཐག་ཅིག་ཡོད་ད་ལྟ་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ནང་འགྲོ་བ་ནི་སྒོ་འབྱེད་བྱས་པ་རེད། བི་གི་ས་སྐྱ་གོང་མ་རིན་པོ་ཆེ་གི་མ་ཞབས་སོར་འཁོད་དེ་བས་ཁ་ཐུག་ལ་གཞིས་ཆགས་བསྡད་འདུག་སེ་བྱས་ནས་གར་ས་སྒོ་འབྱེད་གནང་པ་རེད་ནི་ད་ག་ནང་བཞིན་པ ྋསྐྱབས་མགོན་རིན་པོ་ཆེ་ཉིས་སྟོང་བཞི་རེད་དེའི་རྗེས་ལ་ཉིས་སྟོང་བཅུ་བཞི་རེད་ང་རང་ཡི་བཅར་དེ་བས་ཁ་ཐུག་རེད་ཨ་ནི་རྒན་གསོ་ཁང་ནང་ལ་གཟིགས་སྐོར་ཕེབས་ཡ་ཨ་ནི་རྒན་འཁོག་ཚོ་ལ་བཀའ་སློབ་གནང་ཡ་ཨ་ང་ཡི་བི་གེ་ད་ཅིག་སྐྱབས་རྗེ་ད་བས་བསྔགས་གཏམ་ཨ་ནི་དེ་བཀའ་སློབ་ད་ག་ནང་བཞིན་པ་སྐུ་མདུན་གྱིས་ཞལ་བཞེས་གནང་ནས་ད་རྒན་གསོ་ཁང་དེ་ཡག་པོ་ཞེ་པོ་ཅིག་རེད་ཤག་ཨ་རྗེས་མ་ང་ཡི་རྒན་འཁོག་ཆགས་ན་འདུག་པ་ཡོང་དགོས་ཡག་བཟོ་འགྲོ་གི་འདུག་པ་བྱས་ནས་གསུངས་པ་རེད་ད་ད་ལྟའི་ཆར་ལ་ང་རང་ཚོ་ཕྱི་རྒྱལ་ནང་ལ་བོད་རིགས་མང་པོ་སོང་དུས་སྒང་ལ་ས་གནས་མང་པོ་ལ་རྒན་གསོ་ཁང་བསྐྱོན་རྗེས་རྒན་གསོ་ཁང་དེ་ཚོ་ཧ་ཐག་ཐག་ཡག་པོ་ཞེ་དྲག་འདུག་ཨ་ནི་ཡིན་ནའི་ད་འདིའི་སྒམ་པོའི་སྦན་དྷ་ར་འདི་ཕལ་ཆེར་རྒན་གསོ་ཁང

སྐུ་གཟུགས་འཕྲོད་བསྟེན་རེད་འདི་ཚོ་ཨ་ནི་གཅིག་པུས་མོ་ན་ཡག་རེད་འདི་ནི་གཅིག་རུས་གཟེར་རྒྱབ་ཡག་སོགས་འགྲོ་འདི་འདྲའི་དཀའ་ངལ་འདུག་བྱས་ནས་ཨ་ནི་ཡང་འདི་འདྲའི system ཅིག་ཡང་ཕ་གི་དཀའ་ལས་མང་པོ་བརྒྱབ་ནས་ང་ཚོས་འདི་འདྲའི་བྱས་ནས་བཙུགས་ཐུབ་པ་ཅིག་བྱུང་སོང་ད་རྒན་འཁོགས་ཚོ་ལ་ཚ་བ་ཆེ་དུས་སྒང་ལ ac འདྲ་བོ་འདྲ་བོ་བྱས་བཙུགས་ཡག་བཏང་ཡག་ཡོད་རེད་ཨ་ནི་འདི་མ་དགོས་མཁན་འདི་ཚོ་ལ་རླུང་འཁོར་བཏང་ཡག་ཡོད་རེད་ཨ་ནི་ད་འདུག་སེ་བྱས་ནས་འདི་གའི་དེ་ད། ད་ལྟ་བར་དུ་ད་རྒན་འཁོགས་འདས་གྲོངས་ཕྱིན་པ་དེ་གའི་དེ་གཅིག་བཞི་བཅུ་ལྔ་བཅུ་གཅིག་འདས་གྲོངས་ཕྱིན་པ་རེད་ལོ་ལོ་བསྡོམས་ན་དེ་ཡིན་ནའི་ཁོ་རང་ཚོ་མི་ཚེ་གི་མཇུག་དེ་ཕ་གི་ཨ་ག་ཟེར་དགོས་རེད་ད་ལྷོད་པོ་སྐྱིད་པོ་དཀའ་ངལ་མེད་པ་ཨ་ནི་གཅིག་ཟ་ཡ་འཐུང་ཡ་ད་གང་ཅིའི་ཐོག་ལ་ག་ཟེར་དགོས་རེད་ཐུགས་ཁྲལ་ཁྱོན་ནས་གནང་མ་དགོས་པའི་ཐོག་ལ་ནམ་ལངས་ནས་དགོང་དག་བར་དུ་སོ་སོས་ཡ་ཅིག་ཆོས་དགེ་བ་བྱེད་ཡ་གི་དུས་ཚོད་ཅིག་དེ་འདྲའི་ཅིག་བསྐྲུན་ཐུབ་པ་ཅིག་བྱུང་པ་རེད་ད་ད་འདི་རྒན་འཁོགས་མང་པོ་ཡོད་དུས་ཀ་རེད་འདི་ང་རང་ལ་ཡང་ཅིག་ག་ཟེར་དགོས་རེད་མི་ཚེ་གི་ད་ང་ཚོ་ཆོས་བྱེད་སྒོམ་རྒྱག་མང་པོ་བྱས་ནས་གཅིག་ཨ་དངོས་གནས་བདེ་སྨོན་གྱི་མཇུག་དེ་ལ་གསུངས་པ་དེ་གཅིག་མི་ཚེ་དོན་དང་ལྡན་པ་ཅིག་སྨོན་ལམ་ཅིག་རྒྱག་གི་ཡོད་རེད་ད་ཅིག་ང་ཚོས་ཆོས་ཉམས་ལེན་བྱས་ནས་དེ་འདྲའི་ད་བྱུང་མ་སོང་དེ་ང་རའི་མི་ཚེ་གི་ནང་ལ་ད་གཅིག་སྤྱི་ཚོགས་ལ་ཕན་པ་དང་མི་རྒན་འཁོགས་དངོས་གནས་དཀའ་ངལ་སྡུག་བསྔལ་ཡོད་མཁན་ལ་ཡང་ཕན་པའི་ལས་ཀ་དེ་ད་འདི་ད་ལྟ་རྒན་གསོ་ཁང་དེ་ཕ་གི་བཙུགས་ཐུབ་པ་དང་འདི་ད་ལྟ་ནས་ལོ་སུམ་ཅུ་ཙམ་རིང་སྒང་ལ་མཇུག་སྐྱོང་བྱེད་ཐུབ་པ་འོ་ད་ཞལ་ལག་ནས་བཟུང་སྟེ་ལས་བྱེད་གླ་ཆ་ནས་བཟུང་སྟེ་ད་ཕ་གི་ཨ་ནི་དེ་ལོ་གཅིག་དང་ཕྱེད་ཀ་ཡང་མིན་ན་ལོ་གཉིས་ནང་ལ་རྩི་བྱུག་ཡ་རེད་ད་གང་ཅིའི་ཐོག་ནས་སྔོན་མ་འདྲ་བ་ཡིན་ན་ཚལ་ཞིང་ཡག་པོ་ཡོད་རེད་ད་འདི་ཚལ་ཞིང་ཡོད་ཨ་ནི་ཤིང་འབྲས་མང་པོ་བཏབ་ཡོད་རེད་ཤིང་འབྲས་དེ་གའི་ད་ལྟ་སྤྲེའུ་གིས་བཟས་ནས་ལྷག་མ་མཁན་ཙང་ཤིང་སྡོང་མང་པོ་ཅིག་བཅད་རྒྱུ་ཁེལ་སོང་ཨ་ནི་རྒན་འཁོགས་ཚོ་གི་དེ་སྐུ་གཟུགས་འཕྲོད་བསྟེན་རེད་དེ་འདྲའི་གི་ཆེད་དུ། བ་ཕྱུགས་ཀྱི་འོ་མ་སོས་པ་དགོས་ཀྱི་འདུག་ཟེར་བྱས་ནས་བ་ཕྱུགས་ཀྱི་ཉར་ཚགས་གནང། ཨ་ནི་དེ་གའི་དེ་གཅིག་འོ་མ་དུས་སུ་སོས་པ་སོས་པ་གཅིག་ཉི་མ་ཉི་མ་ལ་གཅིག་ཉུང་མཐའ་ལ་གཅིག་མོག་ཕྱེད་ཀ་གཅིག་མཆོད་ཡ་ཡོད་པ་དེ་མེད་ན་དེ་ནི་གསོལ་ཇ་ནང་ལ། གཅིག་འོ་མ་སོས་པ་ནས་ཡང་ཕུལ་ཐུབ་ཡ། ཨ་ནི་ད་ག་ནང་བཞིན་པ། ཨ་ནི་བ་ཕྱུགས་དེ་གའི་དེ་ལ་ལྟ་རྟོག་བྱེད་ཡ་ད་ད་ད་ད་ཉར་ཚགས་བ་བ་ཁང་དེ་གའི་དེ་དགོང་ནས་ཞོགས་བར་དུ་ད་ཡང་བ་ཕྱུགས་ལ་བསམ་བློ་ཅིག་མ་བཏང་ན་ལྷགས་པ་ཡོང་ཡ། ཨ་སྐབས་གཅིག་ཁོང་ཚོ་ལས་ཅིག་སྡུག་པོ་མི་ཡོང་བའི་ཆེད་དུ་བ་གང་ཉམས་གསོ་བྱས་ཡ་ཨོ་དེ་གས་དེ་ཆ་ཚང་བྱས་ད་ད་ལྟའི་བར་དུ་དེ་འདྲ་ཅིག་བྱས་བསྡད་གི་ཡོད་འགོ་ནས་མཇུག་བར་དུ་ཨ་ནི་ཅིག་ཕྱི་ལོ་ཆིག་སྟོང་ད་ག་དུས་ཡིན་ན་ད་དེ་ཕྱི་ལོ་ཆིག་སྟོང་ཕལ་ཆེར་ཕྱི་ལོ་ཆིག་སྟོང་ཕྱི་ད་མ་རེད་ཉིས་སྟོང་ལྔ་དྲུག་དུ་བ་ལ་ཨ་ནི། སྐྱབས་རྗེ་ཟམ་གདོང་རིན་པོ་ཆེར་བཀའ་ཁྲི་ཕེབས་དེ་བས་ཁ་ཐུག་ཡིན་ན་ད་ང་ལོ་དུས་དེ་གས་དེ་ཡག་པོ་ཞུ་ཡག་ཅིག་མི་འདུག་ཕལ་ཆེར་ཕྱིས་དུ་བ་རེད་ཨ་ནི། ད་འདི་ང་ཚོ་སྒེར་གྱི་རང་གི་འཛིན་སྐྱོང་གི་བྱས་དེ་བས་ཡིན་ན་ཨ་ནི་ཅིག་དཔེར་ན་ང་སོ་སོ་ཅིག་ཐོལ་རྒྱག་ཅིག་ཨ་ནི་ཅིག་ཅིག་ཤི་བ་དང་དེ་འདྲ་ཅིག་བྱུང་བ་ཡིན་ན་ཨ་ནི་དེ་ཚོ་མཇུག་སྐྱོང་བྱེད་ཡག་དཀའ་ངལ་ཡོང་གི་རེད་བྱས་ནས་ད་ལྟ་ཨ་ནི་ཡག་ནང་སྲིད་ལ་ཡག། འདུག་ཟེར་བྱས་ནས་ཕུལ་བཞག་པའི་བཟོ་འདྲ་ཅིག་རེད་དེ་ནས་འགྲོ་སོང་བཏང་ཡག་རེད་དེ་གས་དེ་ཆ་ཚང་ང་ཚོ་དེ་ནས་སྟངས་འཛིན་བྱས་ཡག་དང་ལྟ་རྟོག་བྱས་ཡག་ཐ་ན་ལས་བྱེད་གི་ཡར་འགྲོ་མར་འགྲོ་བྱས་ཡག་གི་སྦག་སྦག་ཉོ་དགོས་ཀྱི་འདུག་ད་རུང་གང་འདུག་ག་ནས་བཟོ་དགོས་ཀྱི་འདུག་ད་དེ་གས་དེ་ཆ་ཚང་ཅིག་བྱས་ད་ད་ལྟའི་ཆ་ལ་གློག་འགྲོ་དེ་གས་དེ་ཡང་ལོ་ལོ་ལ་འགྲོ་སོང་ཆེན་པོ་ཞེ་པོ་ཅིག་འདུག་གློག་གི་རིན་པ་དེ་གས་དེ་ཨ་ནི་ད་ད Solar Project ཅིག་བྱས་ནས་ད་ཕལ་ཆེར། ཕི་ཁེ། གཞུང་གློག་དེ་མེད་པ་བཟོས་ནས་མགོ་ནས་གཞུག་བར་དུ་ད་སོ་ལར་རང་གི་ཁྱོ་ངེས་ཀྱི་ཅིག་ད་ངན་བཞིན་དུ་སོ་ལར་ཅིག་བཙུགས་གྲུབ་པ་ཡིན་ད་འདི་ཕལ་ཆེར་ཅིག་ད་ད་ལྟ་ང་ཚོ་དཀའ་ངལ་དེ་ག་རེ་ཡོད་ཟེར་ན་ད་རྒན་གོག་མང་ཆེ་བ་དེ་ཤ་གི་ཤ་གི་ཤ་གི་བྱེད་དང་མི་གི་མ་ཅིག་ཕེབས་མཁན་དང་བཞུགས་མཁན་དེ་ཅིག་ཡོད་པ་ཡིན་ན། ཁང་པ་རེད་དེ་མཐུན་རྐྱེན་རེད་དེ་འདྲའི་ཐོག་ལ་དཀའ་ངལ་ཅིག་ཡོང་མ་རེད་ད་ལྟའི་ཆ་ལ་རྒན་གོག་དེ་གས་དེ་སྐུ་ལས་བཅད་མེད་ལ་ད་འདི་ལས་གཞི་རྒྱ་ཆེ་བ་མཇུག་སྐྱོང་བྱེད་དགོས་མཇུག་སྐྱོང་མུ་མཐུད་ནས་བྱེད་དགོས་ཡག་གི་ལས་གཞི་ཅིག་འདུག་ཞེས་ཆགས་ནས་དེ་ད་ལྟ་མཇུག་སྐྱོང་བྱས་དང་བྱེད་བཞིན་པ།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་མ་བསྒྲིལ་བའི་གོང་གོང་དུ་གསན་པའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་གསན་གནང་རོགས་གནང། རྒྱ་ནག་གི་ནུབ་བྱང་ཀན་སུའུ་མངའ་ཁུལ་དུ་ས་ཡོམ་ཤུགས་ཆེ་བརྒྱབ་པའི་རྐྱེན་གྱིས་མི་གྲངས་བརྒྱ་ལྷག་གི་ཚེ་སྲོག་ཤོར་ཡོད་པར་བརྟེན་ཐེ་ཝན་གྱི་སྲིད་འཛིན་ལྕམ་ཚའེ་དབྱིང་མཆོག་གིས་ཐུགས་གསོ་གནང་བ་དང་སྦྲགས་ཛ་དྲག་རོགས་སྐྱོར་གནང་རྒྱུའི་གྲ་སྒྲིག་ཡོད་ལུགས་གསུངས་འདུག། Japan Times ཞེས་པའི་གསར་འགྱུར་བརྒྱུད་ལམ་ནང་ཉི་ཧོང་བོད་ཀྱི་སྐུ་ཚབ་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ཀྱི་དཔྱད་རྩོམ་ཞིག་སྤེལ་ཡོད་པ་དེའི་ནང། རྒྱ་ནག་གིས་གུང་ཁྲན་ཚོགས་པའི་ལྟ་གྲུབ་དང་རྒྱལ་ཞེན་དུ་ངོས་འཛིན་བྱེད་དགོས་པའི་བཙན་བཀའ་གཏོང་བཞིན་ཡོད་ལུགས་དཔྱད་ཞིབ་གནང་འདུག་ཧྥི་ལི་པིན་གྱི་སྲིད་འཛིན་ཧྥ་ནན་ཏེས་མཱར་ཀོ་མཆོག་གིས་ང་ཚོས་ད་བར་རྒྱ་ནག་མཉམ་རྒྱུན་སྲོལ་གྱི་ལམ་ནས་འབྲེལ་བ་བྱེད་ཐབས་བྱས་ཀྱང་དམིགས་བསལ་གྲུབ་འབྲས་སོན་པ་ཞིག་བྱུང་མ་སོང་དེ་འདྲ་ཡིན་དུས་འབྲེལ་ཡོད་ཕྱོགས་ཚང་མས་གནད་དོན་འདིའི་ཐོག་བསམ་ཤེས་ནན་པོའི་ཐོག་ནས་འབྲེལ་བ་བྱེད་ཕྱོགས་གཟབ་གཟབ་དགོས་རྒྱུ་མཐོང་གི་འདུག་ལ། ལྷོ་རྒྱ་ནག་རྒྱ་མཚོའི་དཀའ་རྙོག་སེལ་ཐབས་སུ་མུ་མཐུད་ནས་གྲོས་མོལ་གནང་རྩིས་ཡོད་ཅེས་གསུངས་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན་ལས་རིམ་འདི་བཀོད་སྒྲིག་གནང་མཁན་ལྷུན་གྲུབ་ཚེ་རིང་ལགས་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་གནང།